དེ་ཉིད་མ་ཚང་ན་སྡིག་པ་མི་གདགས། ད་དགེ་འདུན་གྱི་རྫས་སྒོ་རྫས་དེ་འདྲས་ལ་སོ་སོ་གི་བི་གའི་གནང་བ་མེད་པར་ལོངས་སྤྱད་བཞག་ན། ཁྱིམ་པ་འདྲ་པོ་ཅིག་ཡིན་ནའི་རེད་ད་གཞན་པ་ཡིན་ནའི་རེད་གང་ཅའི་དགེ་འདུན་གནང་བ་མེད་པར་རྐུ་མ་འདྲ་པོ་བརྐུས་ནི་ཡིན་ནའི་རེད་གང་ཅའི་དགེ་འདུན་གྱི་རྫས་སྒོ་རྫས་དེ་འདྲས་ཅིག་ལོངས་སྤྱད་པ་ཡིན་ན། ཨཱ་ནི། ཁ་སང་བི་གའི་རེད་པ་ད་ལོངས་སྤྱད་དུས་ཀྱི་སྒང་ལ་དགེ་འདུན་ག་ཚོད་ཡོད་པ་དེ་གྲངས་མ་ཚང་ན་ཡང་བསྐྱར། དེ་ཡང་གྲངས་ཚང་རོགས་མ་བྱས་ན་སྡིག་པ་དག་ཐུབ་ཀྱི་མ་རེད། སྒོ་རྫས་ལ་དགེ་འདུན་དེ་ཉིད་མ་ཚང་ན་སྡིག་པ་མི་དག་འཇོག་རྫས་ལ་དེ་མཚུངས་ཀྱི་རྫས་ཕུལ་ནས་བཤགས་ན་དག་ཚུལ། འཇོག་རྫས་ཡིན་ན་དེ་དང་མཚུངས་པའི་རྫས་ཡང་རིན་པ་ཡར་ཕུལ་བཞག་ན་བཤགས་པ་བྱས་ན་ཡར་ཕུལ་བཞག་ན་དག་འགྲོ་གི་རེད། འཇོག་རྫས་ལ་དེ་མཚུངས་ཀྱི་རྫས་ཕུལ་ནས་བཤགས་ན་དག་ཚུལ་གསུངས། ཡུལ་དུ་དགེ་འདུན་མང་ཞིང་རང་རེ་རབ་ཏུ་བྱུང་བ་ཚོ་དགེ་འདུན་དང་མཉམ་འགྲོགས་བྱེད་དགོས་པས། བྱས་ཙང་ད་དགེ་འདུན་མང་པོ་རེད། རེད་པ་ད། ཡུལ་ལ་དགེ་འདུན་མང་པོ་རེད། དེ་ནས་ཨ་ནི་ད་རབ་ཏུ་བྱུང་བ་ཚོ་དགེ་འདུན་དང་མཉམ་དུ་འགྲོགས་དགོས་རེད་པ་ད། མི་ཚེ་ཁོ་རང་པའི་དགེ་འདུན་དགོན་པ་ལ་བསྡད་ནས། དེ་ནས་དགེ་འདུན་དང་མཉམ་དུ་འགྲོགས་དགོས་ཡིན་ཙང་ད་ཉེས་པ་དེ་ཚོ་ཡོང་ཡག་པའི་ཉེན་ཁ་ཆེན་པོ་ཞིག་རག་ཡོད་པ་རེད། མཉམ་འགྲོགས་བྱེད་དགོས་པས་དགེ་འདུན་ལ་བརྟེན་པའི་སྡིག་པ་རང་རེ་ལ་འབྱུང་ཡང་ཤིན་ཏུ་ཉེ་བས་གཟབ་དགོས། དེ་ཡིན་ཙང་དགེ་འདུན་བི་གས་ཅིག་ཚོགས་ཡོང་དུས་གནང་བ་ཞུས་བསྡད་དགོས་ཡག་དེ་རེད་པ་ད་རྫས་ལ་བི་གས་གནང་བ་འོས་པ་རྣམས་ལ་གནང་བ་ཐུགས་རྗེས་འཛིན་པར་ཞུ་ཟེར་གྱི་མི་འདུག་མང་རྒྱ་ཚོ་ཡོང་དུས། མང་ཇ་ཇ་གཅིག་པོ་མ་རེད་དགེ་འདུན་གྱི་རྫས་ག་རེ་ཡིན་ནའི། དགེ་འདུན་གྱི་བའི་གནང་བ་མ་སྤྲད་པ་ལ་ལོངས་སྤྱད་བཞག་ན་དགེ་འདུན་གྱི་དཀོར་འཕྲོག་པ་ཉེས་པ་ཆེན་པོ་ཆགས་རེད་བྱས་ཙང་གནང་བ་འོས་པ་ཚོ་ལ་ད་དགེ་འདུན་གྱི་ལས་བྱེད་པ་དང་དགེ་འདུན་གྱི་སྦྱིན་བདག་བྱེད་ཀྱི་དགེ་འདུན་ཚང་མ་ལོགས་ཀྱི་ཐོག་ནས་འོས་བསྡད་པ་གནང་བ་འོས་པ་ཅིག་ཡིན་ན་དེ་ལ་གནང་བ་གནང་རོགས་གནང་ཟེར་ཞུ་དགོས་ཡག་བརྟག་པའོ་དེ་རེད། སྒོ་རྫས་ལ་དེ་བྱས། ཡོད་དུ། ཤིན་ཏུ་ཉེ་བས་གཟབ་དགོས། དེ་ཡང་དགེ་འདུན་འཁོར་ལོའི་དབྱེན་ནི་སངས་རྒྱས་ཞལ་བཞུགས་དུས་ལས་དེང་སྐབས་མི་འབྱུང་ཡང་དེ་དང་ཆ་འདྲ་བའི་དགེ་འདུན། སྡེ་དཀྲུག་བྱ་བ་ཤིན་ཏུ་མང། འཕགས་པའི་དགེ་འདུན་ནི་སྟོང་ཉིད་མངོན་སུམ་དུ་རྟོགས་པའི་གང་ཟག་ཡིན་པས་སེར་སྐྱ་གང་རུང་རེ་རེས་ཆོག་ལ། འཕགས་པའི་དགེ་འདུན་ཟེར་ཡག་དེ་སྟོང་ཉིད་མངོན་སུམ་དུ་རྟོགས་པའི་རེད་པ་ད། དགེ་འདུན་དགེ་སློང་གཅིག་ལ། དགེ་འདུན་རེད་ཚར་རེད། ད་དེ་འདྲའི་མེད་ན་ཡང་སོ་སོ་སྐྱེ་བོ་གི་རེད་པ་ད་དགེ་འདུན་ཡིན་ན་ཡང་དཔེ་བཞི་ཕྲག་གཅིག་ལ། བཞི་ཚོགས་སོང་ན་དགེ་འདུན་རེད་ཚར་རེད། དེ་ཡན་ཚ་དགེ་འདུན་བརྒྱད་ཡོད་ན།

དགེ་འདུན་བརྒྱད་ཡོད་ན་ཚར་ཚར་རེད། དགེ་འདུན་བརྒྱད་དེ་ཕྱེད་ཀ་ཕྱེད་ཀ་དུམ་བུ་བཏང་ཐུབ་ན་ཨ་ནི། དགེ་འདུན་གྱི་དབྱེན་བྱས་ཐུབ་པ་རེད། དབྱེན་བྱས་ཐུབ་པ་རེད་ད་དེ། དགེ་འདུན་སྡེ་དཀྲུགས་བྱས་པ་ཤིན་ཏུ་མང། འཕགས་པའི་དགེ་འདུན་ནི་སྟོང་ཉིད་མངོན་སུམ་དུ་རྟོགས་པའི་གང་ཟག་ཡིན་པས་སེར་སྐྱ་གང་རུང་རེ་རེས་ཆོག་ལ། སོ་སྐྱེ་ཡིན་ན་དགེ་འདུན་རྣམ་དག་བཞི་སྡེ་གཅིག་ལ་དགེ་འདུན་འཇོག་དེས་ན་སོ་སྐྱེ་ཡིན་ཀྱང་དགེ་འདུན་བཞི་བཞིར་ཚན་པ་གཉིས་སུ་བཅད་ནས་ཐུགས་མི་མཐུན་པ་དེ་དབྱེ་བའི་ཕྲ་མ་བྱས་ན་སྡེ་དཀྲུགས་སུ་འགྱུར། སྡེ་དཀྲུགས་བྱས་ན་རང་ཉིད་ལྟ་ཅི་དེ་ཡི་ཕྱོགས་ཕན་ཚུན་དུ་གཏོགས་ཚད་ངན་སོང་དུ་ལག་སྦྲེལ་ནས་འགྲོ། དགེ་འདུན་སྡེ་དཀྲུགས་བྱས་པ་ཡིན་ན་རེད་པ་ད་དགེ་འདུན་ཕྲ་མ་བྱས་ནས་སྡེ་དཀྲུགས་བྱས་ན་སྡེ་དཀྲུགས་བྱེད་མཁན་སོ་སོ་ད་ཨ་ཅང་ཅང། ད་དེའི་ཕྱོགས་གཏོགས་དེ་ཡག་པོ་རེད་ཟེར་ཡ་འདྲ་བ་དེ་འགྲིག་ཤག་ཟེར་ཡ་འདྲ་བ་དེ་ཨོ་དེ་གི་རྗེས་འཇུག་བྱེད་པའི་ཕྱོགས་གཏོགས་ཚང་མ་ལོ་ད་ལག་པ་སྦྲེལ་ནས་ཨོ་ད་ངའི་དམྱལ་བ་ནང་ལ་མར་འགྲོ་རྒྱུ་རེད། དེ་ནས་ལག་སྦྲེལ་ནས་འགྲོ། སྔར་བཀའ་གདམས་པའི་དགེ་བཤེས་ས་གཞི་ཟེར་བ་ཞིག་སྡེ་དཀྲུགས་བྱས་ནས་ཤི་བས་དགེ་བཤེས་འབྲོམ་སྟོན་པའི་ཞལ་ནས། ངའི་དགེ་སློང་ས་གཞི། ལོ་གསུམ་གྱི་གོང་ནས་ཤི་ན་སྡེ་སྣོད་གསུམ་པ་ཞིག་ཤི་བ་ཡིན་པ་ལ་ལོ་གསུམ་གྱིས་འཕྱི་བ་ཤི་བ་དེ་ནི་འཕྱིས་གསུངས་ནས། འོན་ཏེ། ཁོས་སྟོད་ཕུར་དགོན་པ་དེ་གྱེས་ཞེས་གསུངས་ཤིང་ས་གཞི་ད་ལྟ་ཡང་དམྱལ་བ་ན་ཡོད་པ་ལམ་རིམ་བརྒྱུད་པའི་བླ་མ་རྣམས་ཀྱི་གསུང་རྒྱུན་རྩིས་སྤྲོད་ལྟ་བུར་མཛད།

ཁོ་རང་གི་ཕྱོགས་གཏོགས་རེ་གཅིག་བྱས། དེའི་ནང་ལོགས་ལ་ཁ་མི་ཉན་མཁན་ཅིག་ལ་ཕྱོགས་གཏོགས་གཅིག་བྱས་ཡོད་ཀྱི་རེད་བ། ཕྱོགས་གཏོགས་བྱས་ནས་སྡེ་དཀྲུགས་བྱས། དེའི་རྐྱེན་གྱིས། དགེ་སློང། སྡེ་སྣོད་གསུམ་པ་བ་ས་གཞི་ཞུ་ཡ་དེ། གྲོངས་ནས། དམྱལ་བ་ལ་ཕྱིན་པ་རེད། དམྱལ་བ་ལ་སྐྱེས་ཡོད་རེད་གསུངས། འབྲོམ་སྟོན་པས། དམྱལ་བ་ལ་སྐྱེས་ནས་ཁོ་རང་བི་གའི་ལོ་གསུམ་གོང་ལ་གྲོངས་རོགས་བྱས་ན། དགེ་འདུན་སྡེ་དཀྲུགས་མ་བྱས་གོང་ནས་གྲོངས་རོགས་བྱས་ན་ད་སྡེ་སྣོད་གསུམ་པ་གཅིག་གྲོངས་པ་རེད་དམྱལ་བ་ལ་སྐྱེ་ཡ་ཡོད་མ་རེད་པ། རེད་དེ། ད་སྡེ་དཀྲུགས་བྱས་ཚར་ནས་གྲོངས་པ་ཡིན་ཙང་ལོ་གསུམ་གྲོངས་ཡ། དེ་ནས་ཕྱིས་དྲགས་སོང། ད་ད་ལྟ་ཁོ་བོའི་དམྱལ་བ་ནང་ལ་ཡོད་རེད། ཁོས་བོད་སྟོད་ཕུར་དགོན་པ་དེ་བྱས་པ་རེད། དགོན་པ་དེ་གོ་ད། བྱས་ནས་ད་དེ་ད་ལྟ་ལ་དམྱལ་བར་ཡོད་ད་ལྟ་ལ་དམྱལ་བར་ཡོད་ཟེར་ནས་ལམ་རིམ་གསུང་མཁན་གྱི་བླ་མ་གོང་མ་གོང་མ་ནས་མར་རྩིས་སྤྲོད་དགོས་ཚོད་འདྲ་བ་ཞིག། དགེ་སློང་ས་གཞི་ད་ལྟ་དམྱལ་བ་སྡེ་དཀྲུགས་བྱས་ནས་དམྱལ་བ་ལ་ཡོད་རེད་ཟེར་ད་ལམ་རིམ་བླ་མ་ཚོ་གིས་མར་མར་མར་མར་རྩིས་སྤྲོད་བྱས་དེ་ཡིན་རེད་སོང་བས་བླ་མ་རྣམས་ཀྱི་གསུང་རྒྱུན་རྩིས་སྤྲོད་ལྟ་བུར་མཛད། དམྱལ་བ་ལ་ཅིག་སྐྱེས་ཚར་སོང་ན་ལམ་སེང་ཡང་ཐར་ཡ་ཡོད་མ་རེད་བ་ད་ལོ་འབུམ་འབུམ་འབུམ་བུ་གས་བསྡད་དགོས་རེད་བ་ད་དེ་རེད་རྩིས་སྤྲོད་ལྟ་བུར་མཛད། སྡེ་དཀྲུགས་བྱེད་སའི་ས་ཕྱོགས་དེ་ཡང་སྡིག་པའི་མེས་ཚིག་ནས་གཞན་ཞིག་དེར་སྒྲུབ་པ་ལོ་བཅུ་གཉིས་བྱས་ཀྱང་རྟོགས་པ་མི་སྐྱེ་བར་གསུངས། འོ་ད་དགེ་འདུན་སྡེ་དཀྲུག་བྱེད་ས་གི་ས་ཆ་ཁོ་རང་ཚིག་འགྲོ་གི་རེད། མེ་གིས་ཚིག་པ་ནང་ལྟར་སྡིག་པའི་མེ་གིས་ཚིག་ནས་ད་དེ་ལ་བེ་ག་གཞན་པ་སྡེ་དཀྲུག་མ་བྱེད་མཁན་གི་མི་གཞན་པ་ཅིག་དེ་ཡོང་ནས་སྒོམ་སྒྲུབ་བྱས་པ་ཡིན་ན་ཡང་རྟོགས་པ་སྐྱེ་གི་མ་རེད་ས་ཆ་ཚིག་ཚར་རེད། རྟོགས་པ་མི་སྐྱེ་བར་གསུངས་རང་ཅག་གཞན་དང་ལར་རྒྱ་ཨང་ཞིག་ཡིན་ཟེར་ནས་ང་ཚོ་དང་ཁྱོད་ཚོ་ཞེས་དགེ་འདུན་གྱི་སྡེ་རིས་སུ་བཅད་ནས་ཆགས་སྡང་བྱེད་པ་དེ་སྡེ་དཀྲུག་གི། སྡེ་དཀྲུག་ཡོང་ཡག་གི་པའི་རྩ་བ་འཛུགས་པ་ཡིན་ཟེར་རྐྱེན་འདྲ་བོ་སྡེ་དཀྲུག་ཡོང་ཡག་གི་རྐྱེན་འདྲ་བོ་དགེ་འདུན་མི་མཐུན་ཡ་གཅིག་གི་གཅིག་ཕག་ཚོའི་དགེ་འདུན་ཚོགས་པ་ཚོགས་པ་མི་མཐུན་ཡ་རྩ་བ་འདྲ་བོ་དེ་ང་ཚོ་དང་ཁྱོད་ཚོ་ཟེར་ཡ་ཅི་ཡོར་བ་དང་གཅིག་ལར་རྒྱ་ཡིན་ཟེར་ནས་པའི་རོ་དང་གྲྭ་ས་གྲྭ་ཚང་གི་པའི་གྲྭ་ས་གྲྭ་ཚང་དང་ཁམས་ཚན་དང་མི་ཚན་དང་ཟེར་ཡ་དེ་པའི་གྲྭ་དེ་གི་ལར་རྒྱ་འདྲ་བོ་བཟུང་ནས་པའི་ང་ཚོའི་ཁམས་ཚན་དང་ང་ཚོའི་གྲྭ་ཚང་དང་ང་ཚོའི་གདན་ས་དང་གཅིག་གི་ཁྱེད་ཚོའི་གཅིག་གཅིག་གཅིག་ཟེར་ཡ་གི་ལར་རྒྱ་ཅི་ཡོར་བ་ང་ཚོའི་ཡག་ཡོད་ཁྱེད་ཚོའི་གཅིག་གཅིག་གཅིག་ཟེར་ཡ་འོ་དེ། གྲྭ་ཚང་འདྲ་འདྲ་ཡིན་ན་ཁ་ང་གཡས་གཏོང་གཡོན་གཏོང་ཟེར་ཡ་འདྲ་བོ་དེ་ཚོ་རོགས་ལྟ། འོ་ད་དེ་ཚོའི་ལར་རྒྱ་ཡིན་ན་ཅི་ཡིན་ཟེར་ཡ་དེ། ལ་ཞུ་གི་ཡ་རྩིས་གི་ཡོད་རོགས་ལྟ། ཁོ་པའི་ལར་རྒྱ་ཡོད་རོགས་ལྟ་ཟེར་བྱས། ཆ་གཞན་ཡིན་ན་གི་ཡོད་རེད་ཟེར་བྱས་ཞེན་ཁོག་ཡོད་རོགས་ལྟ་ཟེར་དེ་ཞེན་ཁོག་ཟེར་ཡ་དེ་དངོས་གནས་བྱས་ན་འདོད་ཆགས་རེད། ཡ་རྩིས་ག་གེ་མོར་འདོད་ཆགས་རོགས་ཞེན་ཁོག།

རང་ཉིད་གཅེས་པར་འཛིན་པའི་གཅོང་ནད་འདི་མི་འདོད་སྡུག་བསྔལ་བསྐྱེད་པའི་རྒྱུར་མཐོང་ནས་སོ། ད་ལྟའི་གང་ག་དུག་ས་ཆེན་ཡོད་དུས་ཨ་ནི་འཁྲུགས་ཡོང་གོ་རེ། ཞེན་ཁོག་དེ་གིས། དེ་བྱེད་ཀྱི་ཡོད་མ་རོ་བ་ད། གདན་ས་ཟེར་ཡ་རོ་བ་གྲྭ་ཚང་ཟེར་ཡ་གི་ཁམས་ཚན་མི་ཚན་མང་པོ་བགོ་བཤའ་བྱ་ཡ་དེ་ཞེན་ཁོག་བྱེད་ཡ་གི་དོན་དག་མ་རོ་བ། གཅིག་གིས་གཅིག་གི་ཆགས་སྡང་བྱེད་ཡ་གི།

ཨོ་དེ་རེད། འདི་ནི། འདི་ནི། རང་གཞན་དང། རང་ཅག་གཞན་དང་ལར་རྒྱ་ཨང་ཞིག་ཡིན་ཟེར་ནས་ང་ཚོ་དང་ཁྱོད་ཚོ་ཞེས་དགེ་འདུན་གྱི་སྡེ་རིས་སུ་བཅད་ནས་ཆགས་སྡང་བཤད་པ་དེ། ཆགས་སྡང་བྱེད་པ་དེ་སྡེ་དཀྲུག་གི་རྩ་བ་བཙུགས་པ་ཡིན་ནམ་སྙམ། ད། ཡིན་ནམ་སྙམ་ཟེར་དུས་ཡིན་གོ་རོ་ད། སྐྱེས་བུ་དམ་པ་ཚོས། མ་ཡིན་ནམ་ཟེར་དུས་མ་ཡིན་པ་ཐག་ཆོད་པ་རེད། དགེ་འདུན་ཐུགས་མ་མཐུན། ཡང་བསྐྱར་གྲོས་བསྡུར་བྱེད་དགོས་གལ་ཡོད་མ་རེད། དགེ་འདུན་ཐུགས་མ་མཐུན་ན་ཀློག་པ་ཐོས་བསམ་དང་སྤོང་བ་བསམ་གཏན་མི་འཕེལ་བས་དེ་ཏན་ཏན་རེད་པ་ད། དགེ་འདུན་མཐུན་པོ་ཡག་པོ་ཅིག་མ་བྱུང་དགོན་པ་མང་ཉུང་ག་འདྲ་ཅིག་ཡིན་པ་ཡིན་ན་དགེ་འདུན་མང་ཉུང་ག་འདྲ་ཅིག་ཡོད་ན་ཡང་ཐུགས་མཐུན་པོ་ཡག་པོ་མ་བྱུང་ན་ཐུགས་མཐུན་པོ་མ་བྱུང་ན། སློབ་གཉེར་ཡག་པོ་ཡོང་གི་མ་རེད། ཁ་འདོན་ཅིག་བྱེད་ཀྱི་ཡོད་ན་དེ་སྤུས་དག་པོ་ཅིག་དང་ལྷོད་ལྷོད་ཅིག་ཡོང་གི་མ་རེད། ནང་ལོགས་ལ་པའི་འཁྲུག་འཁྲུག་ཡོད་ན་བྱས་ཙང་དགེ་འདུན་སྟོང་ཕྲག་ཡོད་ན་ཡང་རེད་དགེ་འདུན་བཞི་མ་གཏོགས་མེད་ན་ཡང་རེད་དེ་མཐུན་པོ་ཡག་པོ་ཅིག་བྱེད་དགོས་རེད། མི་མཐུན་དགོས་ཡ་གལ་ཡོད་མ་རེད་པ་ད་དོན་ཉུང་བ་བྱ་བ་ཉུང་བ་གང་ག་ཆོས་བྱེད་ཡ་ཡིན་དུས་དེ་རེད། དགེ་འདུན་ཐུགས་མ་མཐུན་ན་ཀློག་པ་ཐོས་བསམ་དང་སྤོང་བ་བསམ་གཏན་མི་འཕེལ་བས་བསྟན་པ་ཉམས་པའི་སྐྱོན་ཆེ་ཤོས་ཡིན། དགེ་འདུན་དཀྲུགས་ཡ་དེ་ད་བསྟན་པའི་བསྟན་པ་ཉམས་ཡག་གི་སྐྱོན་ཆེ་ཤོས་དེ་དགེ་འདུན་ཕར་ཚུར་དཀྲུགས་བསྡད་ཡ་ཨོ་དེ་ཡག་པོ་མ་རེད། དེས་ན་མདོ་ལས། དགེ་འདུན་མཐུན་པ་བདེ་བ་སྟེ་མཐུན་པ་རྣམས་ཀྱི་དཀའ་ཐུབ་བདེ། ཨོ་ད་དགེ་འདུན་མཐུན་པོ་བྱུང་ན། དགོན་པ་དེའི་དགེ་འདུན་མཐུན་ན་ལུང་པ་དེ་ལ་ཡང་དེ་ན་བཀྲ་ཤིས་པ། ཨ་ནི་ལུང་པ་དེ་ལ་ཡང་པའི་ཆར་དུས་སུ་འབབ་པ། ལོ་ཕྱུགས་རྟག་ཏུ་ལེགས་པ། ནད་དང་འཁྲུག་པ་མུ་གེ་མེད་པ། དེ་ཡོང་གི་ཡོད་རེད། ད་དགེ་འདུན་དཀྲུགས་ནས་དགེ་འདུན་མ་མཐུན་ན་ལུང་པ་དེ་ལ་ཡང་བས་ཆར་བཏང་བའི་དུས་ཚོད་དེ་ལ་ཆར་མ་བཏང། ལོ་ལེགས་པའི་དུས་ཚོད་དེ་ལ་ལོ་མ་ལེགས། འོ་ད་དེ་རེད་ད། བི་ཀའི་ལུང་པ་འགྱུར་ལྡོག་འགྲོ་ཡ། རེད་པ་ད། ལུང་པ་ཁོ་རང་བི་ཀའི་འབྱུང་བ་འགྱུར་ལྡོག་འགྲོ་འགྲོ་གི་རེད། རེད་པ་ད། འབྱུང་བ་འགྱུར་ལྡོག་འགྲོ་ཡ་དེ་ནང་གི་བྱེད་པའི་ཐོག་ནས་སེམས་ཅན་སོ་སོའི་ལས་ཀྱི་བྱེད་པའི་ཐོག་ནས་ཕྱི་ཡི་འབྱུང་བ་དེ་འགྱུར་ལྡོག་འགྲོ་གི་ཡོད་རེད། ང་ཚོ་ཧོབ་སྟེ་ཚན་རིག་གིས་བརྟག་ན་ཕྱི་ཡི་འབྱུང་བ་འགྱུར་ལྡོག་འགྲོ་ཡ་དེ་མ་གཏོགས་ནང་གི་ལས་ཀྱིས་བྱེད་ཀྱི་ཡོད་པ་དེ་ཧ་གོ་གི་མ་རེད། ཁོ་མིག་གིས་མཐོང་ཡ་མེད་ན་ཁག་ག་རེ་ཡོད། རེད་པ་ད machine གྱི་ཐོག་ནས་བལྟ་ཡ་མེད་ཙང་ག་རེ་ཁག་ཡོད། སེམས་ག་འདྲ་ཤར་གྱི་ཡོད་མེད machine གྱི་ཐོག་ནས་མཐོང་གི་མི་འདུག་བ། དངོས་གཞི་མེད་ན། དེ་ཡིན་ཚོད། ནང་གི་ལས་ཀྱི་འགྱུར་ལྡོག་གིས་ཕྱི་ཡི་འབྱུང་བཞི

ཁ་ཐུག་དེ་ག་རང་གཅིག་པ་ཡིན་ན་ཨོ་དེ་རེད། དེ་རེ་ད་རེད་འབྱུང་བའི་གི་ཚོགས་ནི་རེ་ད་རེད་དེ་གཙོ་བོ་ནང་གི་ལས་ཀྱི་བྱེད་པ་རེད། ཁང་པའི་ནང་ལོགས་ལ་རྩི་ཤིང་ནགས་ཚལ་མང་པོ་བཙུགས་བཞག་ན་ནང་ལོགས་ཆར་པ་བཏང་ཡོང་དགོས་ཡོད་ཀྱི་རེད། རྩི་ཤིང་ནགས་ཚལ་མང་པོ་ཡོད་རེད་བ། ཁང་པའི་ནང་ལོགས། དེ་ནས། དེ་ནས། ཆགས་སྡང་ཞེས་པ་སྡེ་འཁྲུག་གི་རྩ་བ་འདི་བྱས། དེ། དགེ་འདུན་མཐུན་པ་བདེ་བ་སྟེ་མཐུན་པ་རྣམས་ཀྱི་དཀའ་ཐུབ་བདེ་ཞེས་གསུངས་པ་ལྟར་དགེ་འདུན། དགེ་འདུན་རྣམས་ཐུགས་མཐུན་པ་གཙོ་བོར་མཛད་དགོས་གསུངས། དགེ་འདུན་གྱི་དཀོར་འཕྲོག་པ་ནི་གཏོང་སྒོ་བཅག་པ་དང། དགེ་འདུན་ལ་དེ་ནས། འབབ་ངེས་ཀྱི་དེ་ནས་ཁྲལ་མི་འབུལ་བ་དང། སྤྱི་རྫས་དགེ་འདུན་གྱིས་མ་གནང་བར་ལོངས་སྤྱད་པ་སོགས་ཡིན། འདི་དག་སྤྱི་གཉེར་སོགས་ལ་འབྱུང་ཉེ་ཞིང། སྦྱིན་བདག་གི་སྣེ་ཤན། གྲྭ་པ་འགའ་ཞིག་གིས་ཀྱང་སྦྱིན་བདག་ལ་ཤ་ཚ་ཡིན་ཁུལ་གྱིས་འདི་ཙམ་མི་དགོས་ཞེས་འཕྲི་བ་ཡོད་དེ། མར་གྲི་གཞོག་གཅིག་ཙམ་ཕྲིས་ཀྱང་ཞལ་དུ་འདུ་བའི་སྒོ་འཕྲོག་པ་རེད། ད་སྦྱིན་བདག་ཁོ་རང་གི་དད་པ་ག་ཚད་ཀྱི་ཐོག་ནས་ག་ཚད་ཕུལ་ན་ཕུལ་ཅིག། རེད་པ་ད་རྟའི་རྩེ་གཅིག་མ་གཏོགས་མ་ཕུལ་ནའང་མ་ཕུལ་ཁ་ཁ་བཞག་ཁོ་རང་གི་བློས་བཅོས་བཅས་ཚོད་ཀྱིས་བྱས་ན་འགྲིག་དེ་ཡོད་རེད་དེ་མ་གཏོགས་དེ་ལ་ཇུས་གཏོགས་རེད་པ་ཆེ་གཏོགས་སུ་མང་རུ་བཏང་ཟེར་ཡ་རེད་པ་བལྟས་སུ་ཉུང་རུ་བཏང་ཟེར་ཡ་རེད་པ་དེར་མ་སྤྲད་དེ་ལ་སྤྲད་དེ་འགྲིག་གི་རེད་ཟེར་ཡ་རེད་པ་དེ་འདྲས་བྱས་ན་ཉེས་པ་ཡོང་ཡག་གི་གཞི་ཞིག་ཆགས་འགྲོ་བ་རེད་ཉེན་ཁ་ཅིག་ཡོང་རེད། ཞལ་དུ་འདུ་བའི་སྒོ་འཕྲོག་པ་ནི་དམྱལ་བ་མནར་མེད་ཀྱི་རྒྱུ་དང། གཞན་དག་ནི་ཉི་ཚེ་བའི་རྒྱུར་འགྱུར། དེ་ནི་འཕགས་པ་དགེ་འདུན་འཚོའི་གཏམ་རྒྱུད་ལས་འབྱུང་བ་ལྟ་བུ་སྟེ་འཕགས་པ་དགེ་འདུན་འཚོ་ཀླུ་ཡུལ་ནས་ཚུར་ཕེབས་པས་རྒྱ་མཚོའི་འགྲམ་ན་ཐག་པ་ལྟ་བུའི་སེམས་ཅན་དམྱལ་བ་དང། ཕྲུ་བ་ལྟ་བུའི་སེམས་ཅན་དམྱལ་བ་དང་དེ་བཞིན་དུ་ཕྱགས་མ་ལྟ་བུ་དང་གཏུན་ལྟ་བུ་དང་ཀ་བ་ལྟ་བུ་དང་རྩིག་པ་ལྟ་བུ་དང་ཆུ་རྒྱུས་སྦྲེལ་བ་ལྟ་བུའི་དེ་ནི་སེམས་ཅན་དམྱལ་བ་སོགས་དབྱིབས་དེ་དང་དེ་ལྟ་བུ་ལ་དེ་ནི་ཉམ་ཐག་པའི་སྨྲེ་སྔགས་འདོན་པའི་ཉི་ཚེ་བའི་དམྱལ་བ་དག་གཟིགས་ནས། ཨོ་ད་དེ་དག་ལས་གང་གི་རྣམ་སྨིན་ཡིན་ཞེས་སངས་རྒྱས་ལ་དྲི་བ་ཞུས་པར་ཐག་པ་དང་ཕྱགས་མ་ལྟ་བུའི་སེམས་ཅན་དམྱལ་བ་ནི་སྔོན་སངས་རྒྱས་འོད་སྲུང་གི་བསྟན་པའི་དུས་དགེ་འདུན་སྤྱི་རྫས། ཐག་པ་དང། ཕྱགས་མ། གང་ཟག་གིས་མ་གནང་བཞིན་དུ་ལོངས་སྤྱོད་པའི་རྣམ་སྨིན་དང། ཕྲུ་བ་ལྟ་བུ་ནི་འབངས་ཤིག་སྨན་སྐོལ་བ་ན་དགེ་སློང་རྣམས་ཀྱིས་མི་སྙན་པར་སྨྲ་བས་དེ་ཁྲོས་ནས་ཕྲུ་བ་བཅག་པའི་འབྲས་བུ། ཕྲུ་བ་བཅག་པའི་འབྲས་བུ། དང། གཏུན་ལྟ་བུ་ནི་དགེ་ཚུལ་དམ་བཞག་པར་བསྐོས་པ་ལ་དགེ་སློང་ཞིག་གིས་འབྲུ་མར་གྱི་ཚིགས་མ་རྡུངས་ཤིག་བྱས་པ་ལ་དེས་བྲེལ་བས་ཅུང་ཟད་ནས་འབུལ་ལོ་སྨྲས་པས། བྲེལ་བ་ལངས་ནས་རོ། དགེ་སློང་ཁྲོས་ནས་ཁོ་བོ་གཏུན་ལ་རེག་ཏུ་རུང་ན་ཁྱོད་ཉིད་གཏུན་དུ་བཅུག་ནས་བརྡུང་ནུས་ན། ཨ་ནི་འབྲུ་མར་གྱི་ཚིགས་མ་ལྟ་ཅི་ཞེས་ངན་སྨྲས་ཀྱི་འབྲས་བུ་དང།

ཆུ་རྒྱུས་ཀྱིས་སྦྲེལ་བ་ལྟ་བུ་ནི་རྐེད་པ་ཤིན་ཏུ་ཕྲ་བ། ནས་ཞལ་ཏ་བ་ཞིག་གིས་དགེ་འདུན་གྱི་གཏོང་སྒོ་དབྱར་དུས་ཀྱི་ཐོག་ནས་སྟོན་དུས་ཀྱི་གཏོང་སྒོར་བསྒྱུར་བ་ལྟ་བུས་གཏོང་སྒོ་ཉག་ཕྲ་བར་བྱེད་པའི་རྣམ་སྨིན་དུ་གསུངས་པ་ལྟར་དེས་ན་དགེ་འདུན་གྱི་ཚོགས་ཤིང་ལྟ་བུ། ནས། མེ་གཏོང་ཡག་གི་ཚོགས་ཤིང་ཡོད་རེད་པ་ཤིང། ཨ་ནི་དགེ་འདུན་གྱིས་མ་གནང་བར་ཡོག་གཅིག་ཡོག་ཤིང་ཙམ་ལོངས་སྤྱད་ཀྱང་ཉི་ཚེ་བའི་དམྱལ་བ་ངེས་པར་དུ་སྐྱེ། དེ་ཡིན་ཙང་དགེ་འདུན་གྱི་ཕ་གིའི་སྤྱི་རྫས་བདག་པོ་རྒྱབ་མཁན་གྱི་བྱེད་ཀྱི་ལས་ཀྱི་སྣེ་མོ་བ་དེ། དངོས་གནས་ཀྱི་ཕ་གིའི་ལམ་རིམ་ཕ་གིའི་འདུལ་བ་ཤེས་མཁན་ཡག་པོ་དགོས་ཀྱི་ཡོད་རེད། དེ་མ་ཤེས་ན་འདུལ་བ་མ་ཤེས་མཁན་ཕ་གིའི་ཆོས་ཡག་པོ་མ་ཤེས་མཁན་མི་བྱེད་མཁན་གྱི་ལས་ཀྱི་སྣེ་མོ་བ་རྐྱང་རྐྱང་སླེབས་སོང་ན་ད་འདི་ཚོ་གི་སྐོར་དེ་ཧ་མ་གོ་བ་བྱས་གང་ཟག་གཅིག་ལུགས་སྲོལ་མི་འདྲ་བ་མི་འདྲ་བ་མང་པོ་བྱེད་འགྲོ་བ་ད་འོ་འདུག་སེ་ཆགས་འགྲོ་ན་ཉེན་ཁ་ཆེན་པོ་ཆགས་ཀྱི་ཡོད་རེད། དགེ་འདུན་ལ་སྐུར་བ་འདེབས་པ་ནི་དངོས་དང་ལྐོག་ཅི་རིགས་པར་མིང་ངན་ནས་བརྗོད་པ་སོགས་ཚིག་རྩུབ་མོའི་སྐུར་བ་འདེབས་པ་ཡིན། ད་དེའི་ཞག་བཞིན་དགའ་ས་རེད་དེ་རིང་ཚིག་རྩུབ་མོའི་སྐུར་བ་འདེབས་པ་ཡིན། ད་དེ་ནས་ས་བཅད་དང་པོ་གསུམ་དེ་ད་ཞུ་མི་དགོས་པ་བྱས།

སྦྱོར་བའི་ཆོས་དྲུག་དེ་ལ་བརྟེན་ནས། དང་པོ་གནས་ཁང་བྱི་དོར་བྱས་ལ་སྐུ་གསུང་ཐུགས་ཀྱི་རྟེན་བཀྲམ་པ་དེ་གལ་ཆེན་པོ་རེད། ཉི་མ་སྟག་པ་བི་ཀའི་བྱི་དོར་བྱེད་དགོས་རེད། ཁ་སང་བྱས་ཚར་ཡིན་བསམ་བློ་བཏང་རྒྱུ་ཡོད་མ་རེད། ང་ཚོས་ཉི་མ་སྟག་པ་ཇག་འཐུང་དགོས་ཀྱི་འདུག་ལྟོ་ཆས་ཟ་དགོས་ཀྱི་འདུག་དེ་དང་གཅིག་པ་རེད། འོན་དེ་དང། གནས་ཁང་བྱི་དོར་བྱས། སྐུ། བྱི་དོར་ཡག་པོ་བྱས་གཙང་མ་ཡག་པོ་བྱས། ཨཱ་ནི་བི་ཀའི་ཕན་ཡོན་དེ་ཚོ་བསམ་བློ་བཏང་རེད་པ་ད། ཕན་ཡོན་ལྔ་དང། ཨཱ་ནི་བི་ཀའི་སངས་རྒྱས་ཀྱི་བི་ཀའི་ཞིང་སྦྱོང་ཡ། འོ་ད་དེ་ཚོའི་ཕན་ཡོན་དེ་ཚོ་བསམ་བློ་བཏང། འོ་ད་དཔེ་གལ་འཕགས་པ་དཔེ་གལ་ལམ་ཆུང་བ་དང་རྟག་ཏུ་ངུ་ཡི་དཔེ་གལ་རྟོགས་བརྗོད་དེ་ཚོའི་ཁ་མིག་ཡར་ལྟ་བྱས། གང་བྱས་པས་ན་སངས་རྒྱས་ཀྱི་དཔེ་གལ་གནས་ཁང་བྱི་དོར་བྱེད་ཡ་དེ་སངས་རྒྱས་ཀྱི་བཀའ་ཡིན་པ་དེ་སོ་སོས་ངོས་ཟིན་པ་བྱས། རེད་པ། དེ་བྱས་ན་སྡིག་སྒྲིབ་དག་གི་ཡོད་པ། ཨ་ནི་རྡུལ་སྤངས་དྲི་མ་སྤངས། ཨ་དུ་ཟེར་ནས་བྱི་དོར་ཡག་པོ་བྱེད་དགོས་རེད། དེ་ཡང་སོ་སོ་པི་ཀའི། སོ་སོ་པི་སྐྱིད་པོ་ཡོང་ཡག་གི་ཆེད་དུ་དང་དེ་འདྲའི་ཐོག་ནས་མ་བྱས་པ་བྱས། རེ་བ་ད་གཟིགས་ཤུལ་གྱི་ཐོག་ནས་མ་བྱས་པ་བྱས། གནས་ཁང་བྱི་དོར་བྱས། དེ་ནི་སྐུ་གསུང་ཐུགས་ཀྱི་རྟེན་བཀྲམ། འོ་ད་སྐུ་གསུང་སྐུའི་རྟེན་དེ་ལ་དེ་ནི་བདག་ཅག་གི་བསྟན་པའི་བདག་པོ་མཚོན་ཡག་གི་དེ་ནི་བདག་ཅག་གི་སྟོན་པ་སངས་རྒྱས་བཅོམ་ལྡན་འདས། འོ་ད་དེ་ནི་སོ་སོ། དྲིན་ཅན་རྩ་བའི་བླ་མ། དྲན་ཡག་གི་ཆེད་དུ་དེ་ནི་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོའི་པའི་སྐུ་འདྲ་ཅིག། འོ་ད་དེ་ནི་ཞེ་དྲག་མང་པོ་མ་བྱུང་ན་དེས་འགྲིག་གི་རེད། མང་པོ་བྱུང་ན་ནི་ག་ཚད་བྱུང་བྱུང་རེད། སྐུ་འདྲ་འདྲ་པོ་ག་རེ་ཡོད་ན་འགྲིག་གི་རེད། བི་ཀའི། རྒྱལ་བ། རྒྱལ་བ་སྲས་དང་བཅས་པའི་སྐུ་འདྲ་ཅིག་ཡིན་ན་འགྲིག་གི་ཡོད་རེད། དེ་བྱས། ད་དེ་ནི། གསུང་རྟེན་ལ་དེ་ནི་བྱང་ཆུབ་ལམ་རིམ་ཆེན་མོ། གལ་ཆེ་ཤོས་དེ་བྱང་ཆུབ་ལམ་རིམ་ཆེན་མོ་དེ་སོ་སོའི་ཤི་བའི་སྒང་ལ་སྔས་མགོ་ལ་ཡོད་ན། ཨ་ནི་འཕོ་བ་མི་དགོས་གསུང་ཡག་འདྲ་བོ་གསུང་རྒྱུན་ཡོད་རེད་བྱང་ཆུབ་ལམ་རིམ་ཆེན་མོ་དེ་སོ་སོའི་མི་གྲོངས་པའི་སྒང་ལ་སྔས་མགོ་དེ་པའི་སྤྱི་གཙུག་ལ་རེག་ནས་སྔས་མགོ་དེ་བཞག་ན་ཨ་ནི་འཕོ་བ་བྱེད་མཁན་ལོགས་ཀ་གཞན་པ་འཇོན་ལ་མ་འཇོན་ལ་བྱས་ནས་པའི་འཕོ་བ་རེད་པ་ད་ཐེབས་ལ་མ་ཐེབས་ལ་བྱས་ནས་སྒུག་ཡ་མེད་ལམ་རིམ་ཆེན་མོ་མགོ་ལ་ཡོད་ན་འགྲིག་གི་ཡོད་གསུང་བ་རེད་བྱས་ཙང་ལམ་རིམ་ཆེན་མོ་དེ་རྩ་ཆེན་པོ་རེད་དེ་ནས་བརྒྱད་སྟོང་པ། བྱུང་ན་བཀའ་འགྱུར་བསྟན་འགྱུར་འོ་ད་དེ་ཡོད་རེད་པ་ད་དེ་རེད། ད་གསུང་ཐུགས་རྟེན་དེ་ལ་དེ་ནས་མཆོད་རྟེན། དེ་དེ་མ་བྱུང་ན་ཡང་དེ་ནས་རྡོ་རྗེ་དྲིལ་བུ། དེ་ནས་ཚ་ཚ། དེ་འདྲ་རེད། དེ་ཚོའི་དཔེ་གལ། ད་གོ་རིམ་དེ་ཡག་པོ་གཅིག་པོས་མ་འཆུག་པ་ཅིག་བྱས་བསྒྲིགས། སྐུ་གསུང་ཐུགས་ཀྱི་རྟེན་བཀྲམ། ད་དེ་ནས་མཆོད་པ་གཡོ་མེད་པ་བཀོད་པ་མཛེས་པར་བཤམ། དེ་ལ་དེ་ནས་རྒྱུའི་གཡོ། ཀུན་སློང་གི་གཡོ་དེ་ཚོ་ཤེས་པར་བྱས་ནས་རེད་པ་ད། འོ་ད་དེ་ཚོ་མེད་པར་བྱས་ནས་དེ་ནས་བཀོད་པ་མཛེས་པར་བཤམ། འོ་ད་དེ་ནས། ད་གསུམ་པ་དེ་ནས་སྟན་བདེ་བ་ལ་ལུས་རྣམ་སྣང་གི་ཆོས་བདུན་ལྡན་དུ་འཁོད། རེད་པ་ད། རྐང་པ་རྡོ་རྗེ་སྐྱིལ་ཀྲུང་ལག་པ་གཉིས་མཉམ་གཞག། འོ་ད་དེ་ནས་སོ་དང་མཆུ་དང། དེ་ཚོ་རང་བབས་སུ་བཞག་མིག་སྣ་རྩེ་ལ་ཕབ། འོ་ད་དེ་ནས་སྒལ་པ་ཡར་བསྲང། འོ་དོ་ཅི་བྱེད་ནི་འདི་ནི། འདི་ནི་སོ་སོ་པའི་མི་དགེ་བའི་དཔེ་ཕྱོགས་པ་འདྲ་པོ་པའི་བློ་འདྲ་པོ་མངོན་དུ་གྱུར་འདུག་ན་དེ་ཕར་མགོ་སྐོར་གཏང་ཡ་གི་བའི་དབུགས་ཉི་ཤུ་རྩ་གཅིག་བར་བགྲང། འོ་དེ་རེད་དེ་བྱེད་ནི་འདི་ནི་ཀུན་སློང་འདི་གའི། ཀུན་སློང་དགེ་བ། ད་ག་ཟེ་དགེ་བ་གཅིག་པོས་འགྲིག་གི་མ་རེད་ཀུན་སློང་བེར་བ་རེད་པོ་ད། བྱང་ཆུབ་ཀྱི་སེམས་ཀྱིས་ཟིན་པ་གཅིག་བྱེད་ནི་བྱང་ཆུབ་ཀྱི་སེམས་བཅོས་མ་ཚུན་ཆད་ཀྱིས་ཟིན་པ་བྱེད་ནི་འདི་ནི། ཀུན་ནས་བསླངས་ཏེ། དེ་ནི་སྐྱབས་འགྲོ་བྱེད་དགོས་ཀྱི་ཡོད་རེད། རེ་བ་ད། ད་སྐྱབས་འགྲོ་བྱ་བ་ལ་སྐྱབས་ཡུལ་དེ་གསལ་བཏབ་དགོས་རེད་སོ་སོའི་མདུན་ལ་སྐྱབས་ཡུལ་དེ་གསལ་བཏབ། སྐྱབས་ཡུལ་མདུན་ལ་གསལ་མ་བཏབ་ནས་སྤྱིར་བཏང་བས་ནམ་མཁའ་དང་མཉམ་པའི་བས་སྐྱབས་ཡུལ་བཞུགས་བསྡད་ཡོད་རེ་བསམ་ནས། དེ་དེ་སྐྱབས་སུ་འགྲོ་ན་འགྲིག་ད་འགྲིག་གི་ཡོད་རེ་བ་ད། ཧ་གོ་མཁན་ཅིག་ཡིན་ན་འགྲིག་གི་ཡོད་རེ་ཏེ། དེ་གིས་དེ་ནས་མ་དག་རྒྱུན་འབྱམས་འདྲ་པོ་ཆགས་ནས། རེ་བ་ད། མདུན་ལ་སྐྱབས་ཡུལ་གསལ་བཏབ་ཡ་དེ་ཧ་མ་གོ་བ་བྱས། ད་སྐྱབས་ཡུལ་བི་གའི་ནམ་མཁའ་གང་བསྡད་པ་ཡོད་བསམ་ཡ་འདྲ་བ་གང་ཟག་ཅིག་ནམ་མཁའ་དེ་ཡང་སྐྱབས་ཡུལ་ཡིན་བསམ་པ་འདྲ་བོ། དེ་འདྲའི་དེ་གཅིག་གིས་གཅིག་གིས་གཅིག་གིས་ཕར་མ་དག་རྒྱུན་འབྱམས་འགྲོ་ཡ་དེ་ཉེན་ཁ་ཆེན་པོ་ཡོད་རེད་པ། གང་ཟག་ཅིག་ནམ་མཁའ་སྐྱབས་ཡུལ་ཡིན་བསམ་པ་ནམ་མཁའ་ལ་སྐྱབས་སུ་མཆི་ཡ་འདྲ་བོ་དང་ཉི་མ་ཟླ་བ་ལ་སྐྱབས་སུ་འགྲོ་བསྡད་པ་འདྲ་བོ་འགྲོ་ཡ་དེ་དེ་འདྲའི་ཆགས་འགྲོ་གི་ཡོད་དེ་ཡིན་ཙང་མདུན་དེ་སྐྱབས་ཡུལ་གཅིག་པས་འདི་རེད་ཟེར་ཡ་གི་སྐྱབས་ཡུལ་ཅིག་གསལ་བཏབ་དགོས་རེད། ཨང་དེ་ཡིན་དུས་སྒང་ལ། སོ་སོ་བརྐྱངས་ཕྱག་ཕུལ་བའི་སྒང་ལ་མཛུ་གུ་སླེབས་མ་སླེབས་བྱེད་ས་གི་མཚམས། ཐག་རིང་ཐུང་དེ་མཐོ་དམན་དེ་སོ་སོའི་སྨིན་མཚམས་ཁ་ཐུག་སོ་སོ་མར་བསྡད་བསྡད་པའི་སྨིན་མཚམས་ཁ་ཐུག་དེ་ལ་ནམ་མཁའ་དེ་ལ་བར་སྣང་དེ་ལ་སེང་གེ་ཆེན་པོ་བརྒྱད་ཀྱིས་བཏེགས་པའི་རིན་པོ་ཆེའི་ཁྲི་མཐོ་ཞིང་ཡངས་པ་ཞེ་དྲག་གི་པའི་རྒྱ་ཆེ་ཐག་ཆོད་ཅིག་སོ་སོའི་ཤག་དེ་གུ་དོག་པོ་ཆུང་ཆུང་ཅིག་ཡིན་ནས་བསྒོམས་པའི་སྒང་ལ་རྒྱ་ཆེ་ཐག་ཆོད་ཅིག་བར་ཧ་ལམ་བི་གའི་འདི་ཡིས་བི་གའི། གླིང་ཁོ་རང་བི་གང་བསྡད་པ་འདྲ་པོ་ཅིག་རེད་པོ་ད། ཨོ་དེ་འདྲ་ཅིག་ཁྲི་ཅིག་བསམ་བློ་བཏང། ད། ཁྲི་ཆེན་པོ་དེ་ཡི་གི་དབུས་དེ་ལ་ཁྲི་ཆུང་ཆུང་ཅིག། དེ་ཡི་གི་ཕྱོགས་བཞི་ལ་ཁྲི་བཞི། དབུས་ཀྱི་ཁྲི་དེ་སྒང་ལ་དེ་ནི་ངོ་བོ་རང་གི་དྲིན་ཆེན་རྩ་བའི་བླ་མ་ཡིན་པ་ལ། རྣམ་པ་དེ་ནི་སྟོན་པ་ཤཱཀྱ་ཐུབ་པ། གསེར་བཙོ་མ་ལྟ་བུ་ད། བི་གའི་སྦྱོར་ཆོས་ནས་གསུངས་པ་ནང་ལྟར། དེ་ལྟ་ད་ཆེན་ཆེན་རེད་པ་ད་ས་གནོན་མཉམ་བཞག་བྱས་ནས། མཉམ་བཞག་གི་སྒང་དེ་ལ་དེ་ནི་བདུད་རྩི། བདུད་རྩིས་གང་བསྡད་པ། བདུད་རྩིས་གང་བའི་དེ་ནི་ལྷུང་བཟེད། དེ་གི་དེ་ནི་བདུད་བཞི་བཅོམ་ཡ་ལྷ་ཡི་བུའི་བདུད། ཕྱག་ས་གནོན་བྱས་ཡ་དེ་གའི་བདུད་རྩི་དེ་ལ་དེ་ནི་འཆི་བ་མེད་པ་དེ་ནི་ཚེ་ཡི་བདུད་རྩི།

བྱིན་རླབས་མྱུར་ཟེར་དེ་བླ་མས་བླ་མ་དང་མ་འབྲེལ་པ་ལ་བླ་མ་ལ་མ་བརྒྱུད་པ་ལ་སངས་རྒྱས་ཀྱི་བྱིན་རླབས་འཇུག་ཡ་ཡོད་མ་རེད་བྱས་ད་བླ་མའི་བྱིན་རླབས་དེ་མྱུར་བ་ཡོད་རེད། སོ་སོ་ལ་འཇུག་ཡ་དེ་འདུག་སེ་རེད། ཨཱ་ནི། བྱིན་རླབས་མྱུར་བ་འོ་དེ་བྱས་ད་ཁྲི་ཆུང་ཆུང་དེ་གི་ཕྱོགས་བཞི་ཡོད་རེད་བ་ད་ཕྱོགས་བཞི་གི་དེ་ནས་གཡས་དེ་ལ་ཁྲི་ཆུང་ཆུང་དེ་སྒང་ལ་རྗེ་བཙུན་བྱམས་པ་མགོན་པོ་མཐའ་དེ་ལ་དེ་ནི་འཕགས་པ་ཐོགས་མེད་དང་སློབ་དཔོན་དབྱིག་གཉེན་ལ་སོགས་པའི་དེ་ནི་རྒྱ་ཆེན་སྤྱོད་བརྒྱུད་ཀྱི་བླ་མ། གཡོན་དེ་ལ་དེ་ནི་རྗེ་བཙུན་འཇམ་དཔལ་དབྱངས། མཐའ་དེ་ལ་དེ་ནི་མགོན་པོ་ཀླུ་སྒྲུབ་དང། འོ་ད་དཔལ་ལྡན་ཟླ་བ་གྲགས་པ་ལ་སོགས་པའི་དེ་ནི། རྒྱལ་སྲས་ཆེན་པོ་ཞི་བ་ལྷ་ལ་སོགས་པའི། འོ་ད་དེ་ནི། ཟབ་མོ་ལྟ་བརྒྱུད་ཀྱི་བླ་མ། འོ་དེ་ཚོ་གང་ག་བྱས། རྒྱབ་དེ་ལ་དེ་ནི་རྒྱལ་བ་རྡོ་རྗེ་འཆང། འོ་ད་དེ་ཡི་མཐའ་དེ་ལ་འདི་ནི། ཏེ་ལོ་པཱ་དང་ནཱ་རོ་པཱ་ལ་སོགས་པའི། འོ་དེ་ནི་འདི་ནི་ཉམས་ལེན་བྱིན་རླབས་བརྒྱུད། ད་སྐྱབས་འགྲོ་ཚོགས་ཞིང་སྐབས་དེ་ལ་དེ་དེ་གཅིག་རེད། ཨ་ནི་མདུན་དེ་ལ། ཨ་ནི། ཁྲི་ཆུང་དེའི་སྒང་ལ་ཨ་ནི་རང་གི་དྲིན་ཅན་རྩ་བའི་བླ་མ། བླ་མའི་རྣམ་པ་རང། དཀྱིལ་དེ་ལ་རྣམ་པ་སངས་རྒྱས་ཀྱི་རྣམ་པ་བྱེད་ཀྱི་རེད་བ་སྟོན་པའི་རྣམ་པ། ད་ད་ལྟ་རྣམ་པ་མདུན་དེ་ལ་རྣམ་པ་དེ་ནི་སོ་སོ་དྲིན་ཅན་རྩ་བའི་བླ་མའི་རྣམ་པ། ད་བླ་མ་ལ་ཕ་གི་ཅིག་སྐུ་ལུས་ལ་བའི་སྐྱོན་ཡོད་བསྡད་པ་འདྲ་པོ་དེ་འདྲས་ཡིན་ན་སྐྱོན་དེ་དམིགས་བསལ་གྱིས་གསལ་བསྡད་དགོས་མ་རེད། རེད་བ་ལ་སྐྱོན་དེ་གསལ་མེད་པ་བྱས། ཨོ་དེ་བྱས་འདི་ནི། ཨ་ནི་བླ་མའི་མཐའ་དེ་ལ་ཆོས་འབྲེལ་དངོས་ཐོབ་ཀྱི་བླ་མ་གཞན་པ་ཚོ་གིས་བསྐོར་བཀའ་དྲིན་ཆེ་ཤོས་ཅིག་ད་སོ་སོའི་མདུན་གྱི་ཁྲི་སྒང་ལ་ཡག་བཀོད་བཀའ་དྲིན་ཆེ་དང་མི་ཆེ་ཟེར་ཡ་དེ་སོ་སོའི་སེམས་ལ་ཕན་ཐོགས་ཆེ་ཤོས་ཅིག་ཆོས་གནང་ནས་ཆོས་གནང་ང་ད་གང་ག་གཅིག་པ་རེད་བ་ད་བླ་མ་ཟེར་དུས་ཆོས་མ་གནང་ན་ཆོས་སོ་སོའི་བླ་མ་ཡོང་གི་མ་རེད་བ།

ནི། ཡི་དམ་བླ་མེད་ཀྱི། གསང་བདེ་འཇིགས་གསུམ་གསང་བ་འདུས་པ་དང་བདེ་མཆོག་དང། འོ་ད་དེ་ནི་འཇིགས་བྱེད། འོ་ད་རྣལ་འབྱོར་མ། འོ་ད་དེ་འདྲས་ཀྱི་ད། གང་བྱེད་པའི་ཡི་དམ་པའི། སྤྱིར་བཏང་བྱེད་ཀྱི་ཡིན་ན་ཡི་དམ་པའི། གྲངས་ལས་འདས་པ་འདྲ་བོ་ཅིག་ཡོད་རེད། ད་ཡོངས་གྲགས་པས་གྲགས་བསྡད་པ་འདྲ་བོ་སོ་སོའི།

དེའི་ཕྱི་ལོགས་དེ་ལ་བྱ་རྒྱུད་ཀྱི་ཡི་དམ་རྒྱུད་སྡེ་བཞི་ཡི་དམ་ད་འདུག་སེ་མཐའ་ལ་གཅིག་གིས་གཅིག་བསྐོར་མཐོ་དམན་ཡོད་མ་རེད་ཁྲི་ཆེན་པོ་དེ་སྒང་ལ་གཅིག་པ་རེད། སོ་སོ་སོ་སོ་གདན་རེད་བ་ད་ཉི་མ་པད་མ་ཉི་མ་དེ་གདན་བྱས་ནས་ད་གང་བྱས་ཡི་དམ་སོ་སོ་སོ་སོ་གདན་ག་འདྲས་ཡོད་ན་འོ་དེ་བྱས་ནས་ཨང། ད་དེ་ནས་རྒྱུད་སྡེ་བཞི་ཡི་དམ་གྱི་མཐའ་དེ་ལ་ཨ་ནི་མདོ་ལུགས་ཀྱི་དེ་ནི་སངས་རྒྱས་གྲངས་ལས་འདས་པ་ཡོད་རེད་ཡོད་ན་ཡང་ཕ་གི་བསྐལ་པ་འདིའི་དེ་ནི་བསྐལ་བཟང་གི་སངས་རྒྱས་སྟོང། ཨོ་ད་འདི་ནི། རེད་བ་ད། འདི་ནི་ཕ་གི། ལྟུང་བཤགས་ཀྱི་ཕ་གི་ལྷ། སུམ་ཅུ་སོ་ལྔ་ཟེར་ཡ་རེད་བ་ད། ཨོ་ད་བདེ་གཤེགས་བརྒྱད་ཟེར་ཡ་རེད་བ་ད་ཅིག་ཡོད་རེད་བ་ད་དམིགས་བསལ་གྱི་འབྲེལ་བ་ཡོད་བསྡད་པ་འོ་དེ་ཚོ། བཞུགས་ཡོད་བསམ་པ་ད་ཚང་མ་ལོ་གཅིག་གཅིག་གཉིས་གཉིས་ངོ་ཤེས་པ་ཁག་པོ་རེད་བ་ད་ཚོགས་པ་འདི་འདྲས་ཀྱི་བཟོ་འདྲ་བོ་བྱས་རེད་བ་ད་ཧོབ་དེ་ཁ་ལ་གང་ག་འདི་འདི་མིང་ཤེས་ཡ་ཁག་པོ་རེད་བ་ད་མི་མང་པོ་ཡོད་ན། ཡིན་ན་ཡང་འདི་ནི་ད་དེ་ཚོ་བཞུགས་ཡོད་བསམ་པ་རེད་བ་བྱས། ད་དེ་ནི། དེ་ཡི་དམ་བསྒྲིགས་སོང་བ་ལ། ག་རེ་ཟ་མོ་འདྲེ་ཡི་དམ་སྡེ་ལྔ་ཟེར་ཏེ་དེ་རེད། རྒྱུད་སྡེ་བཞིའི་ཡི་དམ་ཨ་ནི་མདོ་ལུགས་ཀྱི། གར་ས། རྒྱུད་སྡེ་བཞིའི་ཡི་དམ་བྱས་སངས་རྒྱས་སྡེ་ལྔ་ཟེར་ཏེ། མདོ་ལུགས་ཀྱི་སངས་རྒྱས་བྱས། ད་དེའི་ཕྱི་ལོགས་དེ་ལ་དེ་ནས་བྱང་ཆུབ་སེམས་དཔའ་ཉེ་བའི་སྲས་ཆེན་བརྒྱད་ལ་སོགས་པའི་དེ་ནས་བྱང་ཆུབ་སེམས་དཔའི་ཚོགས་བསྐོར་བ། དེའི་མཐའ་དེ་ལ་དེ་ནས། རང་རྒྱལ་བཅུ་གཉིས་ལ་སོགས་པའི་དེ་ནས་རང་རྒྱལ་གྱིས་བསྐོར་བསྡད་པ། དེའི་མཐའ་དེ་ལ་དེ་ནས་ཉན་ཐོས་ཀྱི་བི་གའི་ཚོགས་ཀྱིས་བསྐོར་བསྡད་པ་ད་དེ་ཚོའི་གང་ག་རང་བྱས། ཨོང་ད་ཨ་ལི་དེ་ཡུལ་ཤོག། ཉན་ཐོས་ཀྱི་ཚོགས་ཀྱིས་བསྐོར་བསྡད་པ་ད་དེའི་མཐའ་དེ་ལ་བརྟེན་ནས། ཨ་ནི་དཔའ་བོ་དང་དཔའ་མོ། ཚོགས་ཀྱིས་བསྐོར་བསྡད་པ། དེ་ཡི་མཐའ་དེ་ལ་དེ་ནས་ཆོས་སྐྱོང་སྲུང་མ། དེ་ཡང་འཇིག་རྟེན་ལས་འདས་པ་མ་གཏོགས་འཇིག་རྟེན་པ། རུ་བ་དང་འཇིག་རྟེན་པ་རང་ག་བ། ཁྲི་གི་སྟེང་དུ་བཀོད་ཆོག་གི་མ་རེད། འཇིག་རྟེན་ལས་འདས་པའི་སྲུང་མ་ཚོ་ད། ག་རེ་བཀོད་ཆོག་ཡོད་ན་འགྲིག་གི་རེད་རུ་བ། གང་ཅི་སོ་སོས་བཀོད་ན་མ་བཀོད་ན་འཇིག་རྟེན་ལས་འདས་པ་ཚང་མ་དེ་ཕན་ནི་ཕན་འགྲིག་གི་རེད་པ།

ཞི་རྒྱས་དབང་དྲག་གི་བྱ་བ་འདྲ་བོ་མཛད་དང་མཛད་བཞིན་པ། འོ་ད་སྤྲུལ་པ་པས་སེམས་ཅན་གྱི་དོན་དག་ལ་སྤྲུལ་པ་ཕར་སྤྲུལ། དཔག་ཏུ་མེད་པ་ཕར་སྤྲུལ་ཡང་མཛད་བྱ་བ་མཛད་ཚར་ནས་ཚུར་བསྡུས་ནས་པའི་འཚང་ཁ་ཤིག་ཤིག་འདྲ་བོ། རྒྱལ་པོའི་ཕོ་བྲང་གི་སྒོ་འགྲམ་ལ་པའི་རྒྱལ་པོ་ལ་ཡང་མཇལ་ཁ་འགྲོ་མཁན་འདྲ་བོ་དང་མར་ཡོང་མཁན་འདྲ་བོ་དང་ཟང་ངེ་ཟིང་ངེ་འདྲ་བོ་ཕར་འགྲོ་ཚུར་ཡོང་ར་བ་དང་འཚང་ཁ་ཤིག་ཤིག་གཅིག་གིས་གཅིག་གི་འབུད་རྒྱག་ཐེབས་འགྲོ་འདྲ་བོ་ཡོད་ར་བ་དང་འོ་ད་དེ་འདྲའི་གི་བཟོ་འདྲ་བོ། འོ་འོ་དེ་འདྲའི་བསམ་བློ་བཏང་དགོས་རེད། ཚོ་བྱ་བའི་གི་ཚོགས་ཞིང་དེ་ཚོས་འགྲོ་དོན་མཛད་བཞིན་པ།

ཨ་ནི་ད་སྐྱབས་འགྲོ་བྱེད་དགོས་ལ། སྐྱབས་འགྲོ་བྱེད་དུས་རང་གི་མཐའ་སྐོར་ལ་འགྲོ་བ་རིགས་དྲུག་གི་སེམས་ཅན། ངོ་བོ་འགྲོ་བ་རིགས་དྲུག་གི་སེམས་ཅན་དེ་དང་དེ་དམྱལ་བ་པ་ཡིན་ན་དམྱལ་བ་པ་ཡི་དྭགས་སོ་སོ་སོའི་སྡུག་བསྔལ་མྱང་བཞིན་པ་ཨ་ཚ་དང་ཨ་རོ་བྱས་ནས་བི་ཀ་ར་བ་ད་སྡུག་བསྔལ་མྱང་བཞིན་པ་ལ་རྣམ་པ་དེ་ནི་མི་ཡི་རྣམ་པ་ཅན་སྨྲ་ཤེས་དོན་གོ་བ་མི་ཡི་རྣམ་པ་ཅན་སྨྲ་ཤེས་ཀྱི། ལྟ། བི་ག། སེམས་ཅན་གྱིས་ས་གཞི་ཁྱབ་བསྡད་པ་འདྲ་བོ་ཅིག་སོ་སོའི་མཐའ་སྐོར་དེ་ལ་བས་སེམས་ཅན་གྱིས་ཕར་གང་བསྡད་པ་འདྲ་བོ་ཅིག་གང་བསྡད་ནས་བས་ལྟ་བ་དང། གང་བསྡད་པ་ཅིག། འོ་དེ་རེད། མདུན་གྱི་བའི་སྐྱབས་གནས་ཚོགས་ཀྱི་བི་གའི་སྐྱབས་ཡུལ་བི་གའི་ས། སྐྱབས་ཡུལ་དེ་ཡང་བས་ནམ་མཁའ་གང་བསྡད་པ་འདྲ་བོ་སྤྲུལ་པ་བས་ཕར་སྤྲོས་ནས། པ་དང། ཨོ་ད་དེ་འདྲ་ཅིག་རེ་བ་དང། སྐྱབས་ཡུལ་ནམ་མཁའ་གང། སེམས་ཅན་ས་གཞི་གང་བསྡད་པ། ད་དེའི་ནང་ནས་སོ་སོ་བའི་དབུ་མཛད་ཀྱི་བཟོ་འདྲ་པོ་བྱས་ནས་རེ་བ་དང། བྱང་འདྲེན་གྱི་བཟོ་འདྲ་པོ་བྱས། བདུན་ཏེ། ལོ་སི་པི་ཀ་དགུ་དགུ་ཡོད་མེད་གང་ཤེས་རེ་བ་དང། ཚིག་མ་ཟིན། གང་ནས་གང་བྱས་བླ་མ་ལ་སྐྱབས་སུ་མཆིའོ། ཡར་འདོན་པའི་སྒང་ན། དེ་ནས། གང་ག་ལོག་གི་བུ་བུར་སི་བླ་མ་ལ་སྐྱབས་སུ་མཆིའོ་ཟེར་བསྟོད་ཡང་སངས་རྒྱས་ལ་སྐྱབས་སུ་མཆིའོ་འདུག་ཟེར་བྱས་ནས་སོ་སོ་དང་མཉམ་དུ་མཐའ་སྐོར་གྱི་འགྲོ་བ་རིགས་དྲུག་སེམས་ཅན་ཚང་མ་ལོག་གི་བུ་སྐྱབས་འགྲོ་བྱེད་པའི་མོས་པ་བྱེད་དགོས་རེད། དེ་བྱས་ཡོང་དུས་ད་སོ་སོ་ཕྱི་སྐོར་ཡིན་ན་བླ་མ་ལ་སྐྱབས་སུ་མཆིའོ་བླ་མ་ལ་སྐྱབས་སུ་མཆིའོ་ད། ཕྲེང་བ་གཅིག་གི་བའི་ཕྲེང་སྐོར་ཕྱེད་ཀ་ཕྲེང་སྐོར་གཅིག་འདོན་གྱི་ཡོད་ན་ཕྲེང་སྐོར་ཕྱེད་ཀ་ཙམ་ཞིག་ལྔ་བཅུ་ཙམ་ཞིག་སླེབས་དུས་གང་བར་དུ། ཨ་ནི་བི་གའི་མི་མཐུན་ཕྱོགས་སྦྱང་ཡ། མི་མཐུན་ཕྱོགས་ག་རེ་ཟེར་ན་སྡིག་སྒྲིབ་སྤྱི་དང་ལུས་ངག་ཡིད་གསུམ་གྱི་སྡིག་སྒྲིབ་སྤྱི་དང། ལྷག་པར་དུ་ཡང་བི་ཀའི་བླ་མ་ལ་བརྟེན་ནས་བི་ཀའི་སྡིག་པ་བསགས་བྱས་ཀྱི་རོ་དང་བླ་མ་ལ་བི་མ་གུས་པ་དང་སྐུ་ལ་བསྡོ་བ་གསུང་བཅག་པ་ཐུགས་དཀྲུགས་པ་མ་དད་བརྙས་སྨོད་བྱེད་པ་མདོར་ན་བླ་མ་ལ་བརྟེན་པའི་དེ་ནས་སྡིག་པ་དེ་འདྲ་གང་གའོ་དང་དེ་ནས་དུད་ཁུ་དང་སོལ་ཁུ་དང་དེ་འདྲ་གི་རྣམ་པ། ནག་ཆུར་ཟ་དབང་པོའི་སྒོ་དང་བ་སྤུའི་བུ་ག་ནས་མ་མ་ཐོན་ནས་རང་གཞན་སེམས་ཅན་ཐམས་ཅད་ཀྱི་རེད་ད་ན་རང་གཞན་སེམས་ཅན་ཐམས་ཅད་ཀྱི་བི་ཀའི་བླ་མ་ལ་བརྟེན་པའི་སྡིག་སྒྲིབ་བསགས་བྱ་ཡང།

ད་ལྔ་བཅུ་ཙམ་གཅིག་རེ་སོང་ན། མཐུན་ཕྱོགས་རྒྱས་པའི་དམིགས་པ་ཟེར་སྒང་ན། ད་ལྟ་འདི་འོད་ཟེར་སྣ་ལྔ་ཡིན་པ་ལ། དཀར་ཤས་ཆེ་བ་གཅིག་རེད་པ་ལ། ད་འོད་ཟེར་སྣ་ལྔ་སེར་ཤས་ཆེ་བ་གཅིག་མདུན་ནས་མ་བྱུང་ནས་མདུན་གྱི་སྐྱབས་གནས་སྤྱི། དེའི་ནང་ནས་པའི་བླ་མ་སྡེ་ལྔ་ནས་མ་འོད་ཟེར་སྣ་ལྔ་ཤུགས་ཆེ་བ་འདྲ་བ་གཅིག་མ་བྱུང་ནས་སོ་སོ་ལ་མ་བི་ཇི་ལི་འཚེར་བའི་བཟོ་འདྲ་བ་གཅིག་རེད་པ་ད་འཚེར་བའི་བཟོ་འདྲ་བ་གཅིག་ད་འོད་ཟེར་མ་བྱུང་ནས་གློག་གི་འོད་འདྲ་བ་འཚེར་བའི་བཟོ་འདྲ་བ་གཅིག། འོ་ད་འོ་འདུག་སེ་མ་བྱུང་ནས། རང་དང་རང་གི་མཐའ་སྐོར་གྱི་བའི་ལུས་སེམས་ལ་ཕར་ཞུགས། ཞུགས་ནས་དེ་ནས། བླ་མའི་རྒྱུད་ཀྱི་དེ་ནི་བི་གའི། ཡོན་ཏན་གྱི་ཡོ་རོ་སྐུ་གསུང་ཐུགས་ཀྱི་ཡོན་ཏན། འོ་དེ་ཡིན་པ་ལ་རྣམ་པ་བདུད་རྩི་འོད་ཟེར་གྱི་རྣམ་པ་ཅན་དང་རང་གཞན་སེམས་ཅན་ཐམས་ཅད་ལ་མ། ཐིམ་ནས། འོ་ད་སྤངས་རྟོགས་ཀྱི་དེ་ནི། དེ་ཚོ་བི་གའི། རོ་བ་དང། རྟོགས་པ་འདྲ་བོ་སྐྱེས་སོང་རྒྱུད་ལ་སྐྱེས་སོང་བྱིན་གྱིས་བརླབས་སོང་བསམ་པ་བྱས། མཐུན་ཕྱོགས་རྒྱས་པ།

སྡིག་སྒྲིབ་རེད་པ་ད་དེ་ཚོ་གང་ག་ཕར་སྦྱང་ཡ། མཐུན་ཕྱོགས་རྒྱས་པའི་སྐབས་དུས་ལའང་སངས་རྒྱས་ཀྱི་རྒྱུད་ཀྱི་དེ་ནས་ཡོན་ཏན། སྟོབས་བཅུ་དང་མི་འཇིགས་པ་བཞི་དང་མ་འདྲེས་པ་བཅོ་བརྒྱད་དང། འོ་ད། མང་པོ་ཞེ་དྲག་ཡོད་རེད་བ་ད་ད་འདུག་འོ་ད་དེ་ཚོ་རེད། འོ་ད་དེ་ཚོ་གང་ག་ལོ། ཟག་མེད་ཡེ་ཤེས་སྡེ་ཚན་ཉི་ཤུ་རྩ་གཅིག་ཡོད་རེད་འོ་དེ་ཚོ་ཚང་མ་ལོ། དེ་ནས་རང་གཞན་སེམས་ཅན་ཐམས་ཅད་ཀྱི་རྒྱུད་ལ་མ་བདུད་རྩི་འོད་ཟེར་གྱི་རྣམ་པ་བྱས་ནས་མ། ཐིམ་ནས། ཨོ་ད། དེ་ཚོ་དགོས་པས་བྱིན་གྱིས་བརླབས་སོང་བས། ཐོབ་སོང་བསམ་པ་བྱས། ད་དེ་ནས། སངས་རྒྱས་ལ་ཆོས། ཆོས་ལ་སྐྱབས་སུ་མཆིའོ་ཟེར་བའི་སྒང་ལ། ཨ་ནི་ཆོས་སྤོང་བའི་ལས་ཀྱི་སྒྲིབ་པ། ཆོས་བི་གའི་རེད་པ་དང། ཆོས་བཙོངས་ནས་བི་གའི། བཙོངས་པ་དང། ཨོ་ད་ཆོས་ལ་བི་འགོམ་ཡུག་བོ་ཡག་འདྲ་པོ་དང། འོ་ད་དེ་འདྲ་གི་དེ་ནི་སྡིག་སྒྲིབ་དེ་ཚོ་ཆོས་ལ་བརྟེན་པའི་སྡིག་སྒྲིབ་དེ་ཚོ་གང་ག་ལ་ཕར་དག་སོང་བསམ་ཡ་ན། ཨ་ན་ཆོས་བི་གའི། གཙོ་བོ་གཙོ་བོ་བི་གའི་འོད་ཟེར་བདུད་རྩིའི་འོད་ཟེར་འབེབས་སྦྱང་བྱེད་ཡ་དེ། ལུང་གི། པོ་ཏིའི་རྣམ་པ་ཡོད་དེ་བ་ཡོད་བ། སྐྱབས་གནས་ནང་གི་པའི་མདུན་ཡོན་དང་གཡས་དང་གཡོན་ཡོན་ལ་པོ་ཏི་ཡོད་རེད་པ་ད་བླ་མ་ཚོ་བོད་སོ་སོ་སོ་སོའི་གསུང། པོ་ཏི། འོ་དེའི་མ། ཨཱ་དེ་ནས་བདུད་རྩི་རྒྱུན་མར་ཕབ་ནས། ཨཱ་རང་གཞན་སེམས་ཅན་ཐམས་ཅད་ལ་མར་ཕོག་ནས། ཨཱ་ནི་ཆོས་ལ་བརྟེན་པའི་སྡིག་སྒྲིབ་དེ་ཚོ་ཕར་དག། ཨཱ་ནི་སྤངས་རྟོགས་ཀྱི་ཡོན་ཏན་དེ་ཚོ་བས་སྐྱེས་སོང་བསམ་པ་བྱས། རོལ་པ། ད་དགེ་འདུན་ལ་ཡིན་ཀ་དགེ་འདུན་སྡེ་ལྔ། ཆོས་སྡེ་ལྔ་ཟེར་ཏེ་རྒྱུད་སྡེ་བཞི་བྱས་ཨཱ་ནི་མདོ་ལུགས་ཀྱི་ཆོས་ཡོད་ར་བ་འོ་དེ་རེད། ད་དགེ་འདུན་སྡེ་ལྔ་ཟེར་ཏེ། འདི་ནི་བི་ཀའི། ཉན་ཐོས་རུ་པ་དང། རང་རྒྱལ་བྱང་ཆུབ་སེམས་དཔའ་མདོ་ལུགས་ཀྱི། བི་ཀའི། དཔའ་བོ་དང། དཔའ་བོ་དཔའ་མོ་དང་ཆོས་སྐྱོང་སྲུང་མ་ལྔ་དེ་ལ་དགེ་འདུན་སྡེ་ལྔ་ཟེར་གྱི་རེད། ད་དེ་ལས་མར་བདུད་རྩི་འབེབས་སྦྱང་མར་བྱས་དགེ་འདུན་ལ་སྐྱབས་སུ་མཆིའོ་ཟེར་བའི་སྒང་ན། གཞན་དག་གཅིག་པ་རེད། ད་དགེ་འདུན་ལ་བརྟེན་པའི་སྡིག་སྒྲིབ་དགེ་འདུན་གྱི་དཀོར་འཕྲོག་པ་དགེ་འདུན་གྱི་དབྱེན་བྱེད་པ། འོ་ད་དགེ་འདུན་ལ་མ་གུས་པ། འོ་ད་དེ་ཚོ་གང་ག་ལོ། དཔེར་ན་དགེ་འདུན་ད་ཨ་ཅང་ཅང་འདི་དགེ་འདུན་གྱི་ན་བཟའ་ལ་ཡིན་ནའི་པའི་འགོམ་ཡུག་མ་ཕོག། སྔོན་གྱི་བཀའ་གདམས་པའི་སྐྱེས་བུ་ཚོ་གིས་ལམ་ན་བཟའ་ལ་བི་ཀའི་རུ་པ་དང་སྣམ་བུའི་བི་ཀའི་དམར་ཚལ་དང་སེར་ཚལ་ཚལ་འདྲ་བོ་ས་ལ་ཟགས་ཡོད་ན་དེ་སྤྲུག་སྤྲུག་བཏང་ནས་མགོ་ལ་བཞག་ནས་དབུ་ལ་བཞག་ནས་ཡག་ཡག་འདི་དགེ་འདུན་གྱི་ན་བཟའ་རེད་ཤག་སངས་རྒྱས་ཀྱི་ན་བཟའ་རེད། འདི། གྱོན་མཁན་དེའི་རྒྱུད་ལ་ཡོན་ཏན་སྣ་གཅིག་མེད་པ་ཡོག་མ་རེད་ཟེར་ནས་འདུག་སེ་གནང་གི་ཡོག་རེད། དགེ་འདུན་དངོས་ད་ཨ་ཅང་ཅང་དགེ་འདུན་མ་གུས་པ་བྱེད་ཡ། ཨོ་འདུག་སེ་རེད་སྐྱབས་གནས། ཨོ་འདུག་སེ་གང་ན། དགེ་འདུན་ལ་བརྟེན་པའི་སྡིག་སྒྲིབ་དེ་ཚོ་ཕར་བྱང་སོང་བསམ་པ་བྱས། ད་མཐུན་ཕྱོགས་རྒྱས་པའི་ཁ་ཐོག་ལ་ཨོ་ད་དགེ་འདུན་གྱི་བི་གའི་ཐུགས་རྒྱུད་ཀྱི་དེ་ནི་ད་ཡོན་ཏན་མང་པོ་ཡོག་རེད་པ་ད་ཨོ་ད་དེ་ཚོ་གང་ག་ལོ་བི་གའི་བྱང་སེམས་ཚོགས་ལམ་པ

ངན་སོང་སྡུག་བསྔལ་འབར་བའི་མེས་འཇིགས་ཤིང་སྙིང་ནས་དཀོན་མཆོག་གསུམ་ལ་སྐྱབས་འགྲོ་ཞིང་ཟེར་དག། འོ་ད་མ་མཐའ་ཡང་བི་གས་དག་ངན་སོང་དུ་བི་གས་སྐྱེ་མི་དགོས་པ། འོ་ད་དེ་འདྲའི་ཅིག་མ་བྱུང་བ་ཡིན་ན་དག་དལ་འབྱོར་གྱི་མི་ལུས་ཐོབ་པའི་དོན་དག་འདྲ་བོ་བྱུང་མ་སོང། འོ་ད་གོ་འདྲ་བོ་ཆོད་མི་འདུག། འོ་ད་དེ་སྔ་བས་རེ་བ་དང་སྐྱེ་བ་འདྲ་མི་འདྲ་མང་པོ་ཅིག་བླངས་ཡོད་རེད་དེ། འོ་ད་རེ་བ་དང་དལ་འབྱོར་གྱི་ལུས་རྟེན་ཐོབ་པ་ད་རེས་ཙམ་ཅིག་རེད། འོ་ད་རྙེད་པར་དཀའ་བ་ཡིད་བཞིན་གྱི་ནོར་བུ་འབུམ་ཕྲག་ལས་ཀྱང་ལྷག་པ་ཡིན་པ་དག་ཁ་སེང་ནས་ཞུས་པ་ན་ད་དེ་ཚོའི་བསམ་བློ་བཏང་ནས་རོ་ད་འོ་ད་དེ་ནས་ངན་སོང་སྡུག་བསྔལ་འབར་བའི་མེས་འཇིགས་ནས་སུ་དག་ངན་སོང་ནང་ལོགས་སྐྱེས་པ་ཡིན་ན་འོ་ད་འཛམ་བུའི་གླིང་གི་ཅིག་ཚ་གྲང་ཟེར་ཡ་དེ་ཚོ་ད་བའི་རྩེད་མོ་འདྲ་བོ་ཅིག་རེད་ལྟད་མོ་གི་བཟོ་འདྲ་བོ་ཆགས་བསྡད་ཡོད་རེད་འོ་ངན་སོང་གི་དེ་ནས་ངན་སོང་སྡུག་བསྔལ་འབར་བའི་མེས་འཇིགས་ནས་སུ་རོ་དྭོགས་ད་ངན་སོང་གི་སྡུག་བསྔལ་དེ་ཚོའི་བསམ་བློ་བཏང་ནས་ད་འཇིགས་ཤིང་སྐྲག། དེ་ལས་སྐྱོབ་པ་སྐྱོབ་པའི་དེ་ནི་དེ་ལས་ཡང་གྲོལ་བ་ལ་ངན་སོང་གི་བས་འཇིགས་པ་ལས་ཐར་བ་ལ་སྐྱབས་ཞིག་བཙལ་དགོས་རེད། སྐྱབས་མ་བཙལ་བ་ལ་ངན་སོང་གི་འཇིགས་པ་ལས་ཐར་ཐུབ་ཡ་ཡོད་མ་རེད་རེད་པོ་ད། ཨ་ནི་དེ་ཡིན་ཙང་ངན་སོང་སྡུག་བསྔལ་འབར་བའི་མེས་འཇིགས་ནས་སྙིང་ནས་དཀོན་མཆོག་གསུམ་ལ་སྐྱབས་འགྲོ་བྱེད། ད་སྐྱབས་སུ་འགྲོ་ནས་དེ་ནི་སྡིག་སྤོང་དགེ་ཚོགས་སྡིག་པ་སྤོང་དགེ་བའི་ཚོགས་མཐའ་དག་བསྒྲུབ་པ་ལ་ཨོ་ད་བརྩོན་པ་བས་སོ་སོས་པའི་ལྷུར་ལེན་བརྩོན་འགྲུས་འདྲ་པོ་བསྐྱེད་ཀྱི་ཡིན་ད་ད་རེས་མ་བསྐྱེད་ན་ག་དུས་བྱེད། སངས་རྒྱས་ཀྱི་བསྟན་པ་དེའི་ནང་ནས་པས་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོའི་མདོ་སྔགས་ཟུང་འབྲེལ་གྱི་བསྟན་པ་འོ་ད་འདི་ལྟ་བུ་དང་མཇལ་འོ་ད་ཐེག་པ་ཆེན་པོའི་དགེ་བའི་བཤེས་གཉེན་དང་འཕྲད་འོ་ད་འདི་འདྲས་ཀྱི་མཐུན་རྐྱེན་པས་ཡག་པོ་འཛོམས་བསྡད་པའི་ཁ་ཐུག་དེ་ལ་ད་དུས་ཚོད་འཕྲོ་བརླག་མ་བཏང་བ་བྱས་ནས་འོ་ད་དལ་བའི་རྟེན་ལ་པས་སྙིང་པོ་ལྟ་བུ་ལེན་མཁན་ཡིན་ད་སྙིང་པོ་ལེན་པ་ལ་སྙིང་པོ་ཇི་ལྟར་ལེན་ལུགས་བེ་གི་ཤེས་དགོས་ཀྱི་ཡོད་ཙང་འོ་ད་དེའི་དོན་དག་ལ་དེ་ནི་བྱང་ཆུབ་ལམ་གྱི་རིམ་པ་བ་སེམས་དང།

དེ་ཡང་དེ་ནི་རང་གཅིག་པོའི་དོན་དག་མིན་པར་སེམས་ཅན་ཐམས་ཅད་ཀྱི་དོན་དུ་ཡང་དག་པར་རྫོགས་པའི་སངས་རྒྱས་ཀྱི་གོ་འཕང་རིན་པོ་ཆེ་ཅི་ནས་ཀྱང་ཐོབ་པར་བྱའོ། དེའི་ཆེད་དུ་དམ་པའི་ཆོས་ཉན་གྱི་ཡིན་བསམ་པར་བྱ། ད་ཀུན་སློང་ཀུན་སྤྱོད། དེ་ཚོ་དཔེ་གལ། རོབ། ད་ཀུན་སྤྱོད་རེད། ཀུན་སློང་པས་བྱང་ཆུབ་ཀྱི་སེམས་བཅོས་མ་ཚུན་ཆད་ཀྱིས་གསལ་བཏབ། འོ་ད་ཀུན་སྤྱོད་དེ་ཡང་དེ་ནི། དཔེ་གལ་བྱང་ཆུབ་ལམ་གྱི་རིམ་པ་ནས་གསུངས་པ་ནང་ལྟར་གྱི་ད་ག་རེ་ཟེར་ན་ད་སྣོད་ཀྱི་སྐྱོན་གསུམ་སྤངས། མཐུན་རྐྱེན་འདུ་ཤེས་དྲུག་བསྟེན། བསྟེན་པའི་ཐོག་ནས་དེ་ནི། འོ་ད་གསན་པར་ཞུ། གང་གསན་པར་བྱ་བའི་དམ་པའི་ཆོས་འདི་ཡང་དེ་ནི་སྐལ་ལྡན་གྱི་སྐྱེས་བུ་སངས་རྒྱས་སར་བགྲོད་པའི་ཐེག་པ་མཆོག་གི་ཆོས་ལུགས། འོ་ད་ཤིང་རྟའི་སྲོལ་འབྱེད་ཆེན་པོ་དེ་ནི་དཔལ་མགོན་འཕགས་པ་ཀླུ་སྒྲུབ་དང་འཕགས་པ་ཐོགས་མེད་གཉིས་ཀྱི་ལམ་སྲོལ། འོ་ད་མཉམ་མེད་པའི་དཱི་པཾ་ཀ་ར། འོ་ད་ད་ཇོ་བོ་རྗེ་དང། དེ་ནི། ཆོས་ཀྱི་རྒྱལ་པོ་ཙོང་ཁ་པ་ཆེན་པོའི་ཐུགས་ཀྱི་བཅུད་ཕྱུང་བ་ལྟ་བུའི་དེ་ནི་གདམས་པ་ཟབ་མོ། གང་དེ་ནི་ཆོས་ཀྱི་ཕུང་པོ་བརྒྱད་ཁྲི་བཞི་སྟོང་གི་གནད་ཐམས་ཅད་དེ་ནི་མ་ཚང་བ་མེད་པར་གང་ཟག་གཅིག་སངས་རྒྱས་པའི་ལམ་གྱི་རིམ་པར་བསྒྲིགས་པ། འོ་ད་འདི་ནི་བྱང་ཆུབ་ལམ་གྱི་རིམ་པའི་ཁྲིད་ཕུལ་བའི་དབང་དུ་བྱས་ནས་དེ་ཡང་འདི་ནི་ས་བཅད་ཀྱི་དབང་དུ་བྱས་ན། འོ་ད་དེ་སྔར་བེ་གི་རྩ་བའི་ས་བཅད་བཞིའི་ནང་ནས་ད་ཆོས་ཁུངས་བཙུན་པར་བསྟན་པའི་ཕྱིར་མཛད་པ་པོའི་ཆེ་བ་དང། འོ་ད་འདི་ནི་གདམས་ངག་ལ་གུས་པ་བསྐྱེད་པའི་ཕྱིར་ཆོས་ཀྱི་ཆེ་བ་དང་ཆེ་བ་གཉིས་དང་ལྡན་པའི་ཆོས་ལ་ཉན་བཤད་ཇི་ལྟར་བྱ་བ་ཟེར་བའི་ད་དང་པོ་གསུམ་དེ་སོང་ཟིན་པ་བཅས་ད་སྐབས་སུ་བབས་པ་དེ་ནི་གདམས་པ་དངོས་ཀྱིས་སློབ་མ་ཇི་ལྟར་བཀྲི་བའི་རིམ་པ་དེ་རེད་གདམས་པ་དངོས།

འོ་ད་དེ་ནི་དངོས་གཞི་ཇི་ལྟར་བྱ་བ་མཇུག་ཏུ་ཇི་ལྟར་བྱ་བ། མཁྱེན་སོང་ངམ། འོ་ད་དང་པོ་སྦྱོར་བའི་ཆོས་ཟེར་ཡས་དེ་ད་བཤེས་གཉེན་བསྟེན་ཚུལ། ཉམས་སུ་བླངས་ཡོང་དུས་ཨ་ལས་སྔོན་འགྲོ། གལ་ཆེ་ཤོས་ཀྱི་བའི་སྦྱོར་བའི་ཆོས་དེ་དགོས་ཀྱི་ཡོད་རེད། སྦྱོར་བའི་ཆོས་བའི་མར་ཁ་འདོན་བྱེད་གསུང་གི་ཡོད་མ་རེད། སྦྱོར་བའི་ཆོས་དེ་བའི་ལག་ལེན་བསྟར་ནས་བྱེད་དགོས་རེད། ཁ་ལག་ཅིག་བཟོ་དགོས་ཡོད་ན་དང་པོ། ག་རེ་ཡིན་ན་ཆ་ཚང་གཅིག་ཚུར་ཉོ། གཏུབ་གང་ག་བྱས། དེ་འདྲ་ཅིག་བཟོ་འདྲ་པོ་བྱས་ནས་ཨ་ནི་སྦྱོར་བའི་ཆོས་བཏང་དགོས་རེད། མཁྱེན་སོང། ད་སྦྱོར་བའི་ཆོས་ག་རེ་ཡོད་ཟེར་ན་སྦྱོར་བའི་ཆོས་དྲུག། དང་པོ་གནས་ཁང་བྱི་དོར་བྱས་ལ་སྐུ་གསུང་ཐུགས་ཀྱི་རྟེན་བཀྲམ་པ། སོ་སོ་ཉམས་སུ་ལེན། གང་འདུག་པའི་ཉམས་སུ་བླང་ས་གི་ད་གནས་ཁང་པ་ཅིག་ཡོད་རེད་བ་ཨོ་ད་གནས་དང་ད་ཕྱི་ལོགས་ནང་ལོགས་གི་ཁང་པའི་ནང་ལོགས་ཨོ་ད་དེ་ཚོ་གང་ག་ལོ་གཙང་མ་ཡག་པོ་ཅིག་བྱས། གཙང་མ་བྱས་ནས་ཕན་ཡོན་འདི་འདྲ་འདི་འདྲ་ཡོད་རེད་བསམ་པ་དེ་དགོས་རེད། ཨོ་ད་རང་གི་སེམས་དྭངས་པ་གཞན་གྱི་སེམས་དྭངས་པ་ཨོ་ད་དེ་ནས་མཛེས་པའི་ལས་གསོག་པ་ལྷ་རྣམས་དགའ་བར་འགྱུར་བའོ། ད་དེ་ནི། ལུས་ཞིག་ནས་ལྷ་ཡུལ་དུ་འགྲོ་བ། ད་དེ་ནི། སངས་རྒྱས་ཀྱི་བའི་ཞིང་སྦྱོང་ཡ། ཞིང་སྦྱོང་ཡ། དེ་བའི་སོ་སོའི་གནས་ཁང་བྱི་དོར་བྱེད་ཡ་སྒང། མ་འོངས་པ་ལ་བའི། ཐོབ་འགྱུར་གྱི་བའི་སངས་རྒྱས་ཀྱི་ཞིང་དེ། ད་སྦྱོང་གི་ཡོད་བསམ་པ་འདྲ་བོ། སོ་སོའི་གནས་ཁང་བྱི་དོར་བྱེད་དུས་སྒང་ལ་གཞལ་ཡས་ཁང་ལ་ལ་བའི་བྱི་དོར་བྱེད་ཀྱི་ཡོད་བསམ་པ་འདྲ་བོ་ཞིག། ད་གང་བྱའོ་བདུད་སེལ་བྱེད་ནི། ཆོས་གཟུགས་སྐུ་བསྒྲུབ་ཡ་དོན་དག་དེ་རེད། གཟུགས་སྐུ་བསྒྲུབ་ཡ་ཆོས་སྐུ་བསྒྲུབ་ཡ། མདོ་རྐྱང་པའི་མདོའི་སྐབས་སུ་ཕར་ཕྱིན་ཐེག་པའི་སྐབས་ནས་ཆོས་སྐུ་སྒྲུབ་བྱེད་ཀྱི་རྒྱུ་དེ་པའི་གཙོ་བོ་བ་དང། ཕར་ཕྱིན་དྲུག་ལ་སྤྱོད་པ་སོགས་པ་གསུངས་ཡོད་རེད་མ་གཏོགས་གཟུགས་སྐུ་སྒྲུབ་བྱེད་གཟུགས་སྐུ་དང་རྣམ་པ་མཐུན་པའི་སྒྲུབ་བྱེད་ཀྱི་རྒྱུ་པའི་གསུངས་ཡོད་མ་རེད་པ། འོ་ད། སྔགས་ཀྱི་སྐབས་སུ་ཡོད་རེད། བྱས་ཙང་དེ་ཡི་ལག་རྗེས། རེད་པ་ད་འོ་འཇོག་ཡ་ཡིན་བསམ་པ་ཞིག་ད་གང་ཆེ་བི་གེ་བྱི་དོར་ཡག་པོ་བྱི་དོར་ཡག་པོ་བྱེད་བྱི་དོར་བྱེད་སོང་ང་བྱི་དོར་བྱེད་གནས་ཁང་བྱི་དོར་བྱས་ལ་དེ་ནས་སྐུ་གསུང་ཐུགས་ཀྱི་རྟེན་བཀྲམ་པ་ཟེར་དེ་ནས་སྐུ་གསུང་དེ་ནས་རྟེན། བི་གེ་ད་རྟེན་ཁ་ཤས་ཡོད་ན་མང་པོ་ཡོད་ན་ད་རེད་པ་ད་ཨ་ནི་འགྲིག་གི་རེད་དེ་དེ་འདྲའི་མ་བྱུང་ན་ཡང་རེད་པ་ད་ཨ་ནི་སོ་སོའི་བི་གེ་བསྟན་པའི་བདག་པོ་མཚོན་བྱེད་ཀྱི་དེ་ནི་བདག་ཅག་གི་སྟོན་པ་སངས་རྒྱས་བཅོམ་ལྡན་འདས་དེ་ནི་ལྷག་པར་དུ་ཡང་བི་སོ་སོའི་བི་དྲིན་ཆེན་རྩ་བའི་བླ་མ་ཨོ་བི་གེ་དྲན་ཡག་གི་ཆེད་དུ་དེ་ནི་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོ་དེ་ནི་དེ་ནི་བི་གེ་སྐུ།

མཆོད་པ་མ་ཕུལ་བ་ལ་སོ་སོའི་བི་གའི་ཚོགས་རྫོགས་ཡ་ཡོག་མ་རེད། ཡིན་ན་ཡང་མཆོད་པ་ཟེར་ཡ་དེ་པཱུ་ཛ་ཟེར་ནས་མཉེས་པ་ལ་འཇུག་གི་ཡོད་དུས་མཆོད་པ་ཕུལ་ཡོང་དུས་བི་གའི་རྒྱལ་བ་སྲས་དང་བཅས་པ་ལྷག་པར་དུ་ཡང་སོ་སོའི་བི་དགེ་བའི་བཤེས་གཉེན་ཐུགས་མཉེས་ཡག་གི་ཆེད་དུ་རེད། དགེ་བའི་བཤེས་གཉེན་ཐུགས་མཉེས་ན། ཕྱོགས་བཅུའི། རྒྱལ་བ་སྲས་དང་བཅས་པ་ཐམས་ཅད་ཐུགས་མཉེས་པོ་ཡོང་གི་ཡོག་རེད། དགེ་བའི་བཤེས་གཉེན་ཐུགས་མ་མཉེས་ན། རྒྱལ་བ་སྲས་དང་བཅས་པ་ལ། རྒྱལ་བ་སྲས་དང་བཅས་པ་བི་ཚང་མ་ལ་ལབ་ཅིག་ཁྲི་མཆོད་དང་འབུམ་མཆོད་དང་སྟོང་མཆོད་ག་ཚད་ཅིག་ཕུལ་བ་ཡིན་ན་ཡང་དགེ་བའི་བཤེས་གཉེན་ཐུགས་མ་མཉེས་ན་དེ་ཚོ་གང་ག་ལ་ཐུགས་མཉེས་ཀྱི་མ་རེད། དེ་ཡིན་ཙང་མཆོད་པ་ཟེར་དེ་མཉེས་པ་ལྷག་པར་དུ་ཡང་དཔེ་སོ་སོའི་བླ་མ་ཐུགས་མཉེས་པ་ཅིག་དགོས་ཡོག་རེད། རེད་པ་ད། ཨོ་དེ་ཡིན་དུས་སྒང་ལ། ཐུགས་མཉེས་བྱེད་སྒང་ལ་ད་དཔེ་གེ། འདི་རེད་པ་ད། གཡོ་མེད་པ། ཅིག་བྱུང་ན་ཐུགས་མཉེས་ཀྱི་ཡོག་རེད་གཡོ་དེ་རྒྱུའི་གཡོ་དང། ཨ་ནི་ཀུན་སློང་གི་གཡོ་གཉིས། ཨ་ནི་མཆོད་པའི་རྫས་དེ་དང་པོ་བྱུང་སྟངས་ཀྱི་འབྱུང་ཁུངས། འབྱུང་ཁུངས་འདི་བི་ཀའི་ཉེས་པ་ཉེས་པ་བསགས་ནས་འོ་ད་དེ་འདྲས་ཀྱི་ཐོག་ནས་བྱུང་བསྡད་པ་ཅིག་མིན་པ་ཅིག། རབ་ཏུ་བྱུང་བ་ཚོ་ཡིན་ན་པའི་དེ་ནི་བི་ཀའི་ཚུལ་འཆོས་དང་ཁ་གསག་དང་གཞོགས་སློང། ད་གང་བྱེད་ལོག་འཚོ་ལྔ་ཡི་གང་རུང་གི་བི་ཀའི་བསྒྲུབས་ནས་བྱེད་བྱ་བ་མ་ཡིན་པ། ཆེན་པོ་ཚོ་ཡེ་ནས་པའི་བྲེ་ལོག་དང་སྲང་ལོག་དང་མདའ་དམར་ཁེ་དང་ཨོ་ད་དེ་ལུང་པའི་པའི་ལུགས་སྲོལ་ལས་པའི་འགལ་དེ་པའི་མི་མགོ་སྐོར་དང་ཨོ་ད་དེ་འདྲ་བྱེད་བྱ་ཡག་གི་དེ་ནི་རྫས་ཅིག་ཡིན་པ་ཡིན་ན་ཨོ་དེ་ལོག་དེ་ཆགས་འགྲོ་བ་རེད་རྒྱུའི་གཡོ་ཆགས་ཀྱི་ཡོད་ཙང་ཨ་ནི་དེ་འདྲའི་མིན་པ་ཅི་མཚོན་རྒྱུའི་གཡོ་ད་ཀུན་སློང་གི་གཡོ་དེ་རྒྱུ་རྫས་དེ་ད་མཆོད་རྫས་ཡག་པོ་ཅིག་ཡོད་པ་ཡིན་ན་ཡང་ཅིག་མེ་ཏོག་བདུག་སྤོས་མར་མེ་དྲི་ཆབ་ལ་སོགས་པ་དང། ག་འདྲའི་རྫས་ག་འདྲ་ཅིག་ཡོད་པ་ཡིན་ན་ཡང་ད་ཕ་ཡར་ཕུལ་བའི་སྒང་ལ། ཨཱནི་ཀུན་སློང་འདི་གའི། བྱང་ཆུབ་ཀྱི་སེམས་བཅོས་མ་ཚུན་ཆད་ཀྱིས་ཟིན་བྱས་ནས་ཡར་ཕུལ་དགོས་རེད་མ་གཏོགས་ཨཱ་ནུ་ཅིག་གི་ཚེ་འདི་གི་བི་གའི། བདེ་བ་ལ་ཚེ་འདིར་སྣང་གིས་ཀུན་ནས་བསླངས་ཏེ་དེ་ནས་མཆོད་པའི་རྫས་དེ་ཚོ་ཡར་བཤམས་ཅིག་བྱས་པ་ཡིན་ན། ཕན་ཐོགས་ཡོད་མ་རེད། ཆོས་ལ་འགྲོ་གི་མ་རེད། དེ་མ་འགྲོ་ཙང་ཨ་ནི་ཕན་ཐོགས་ཡོང་གི་མ་རེད་པ། ཨ་དེ་ཡིན་དུས་གང་ལ་དེ་ནི། རྒྱུ་པའི་བཀའ་སོགས་ཡོང་དུས་ཨ་དེ་གཡོ་མེད་པ་སོགས་དེ་རེད། ཨ་ནི་བཀོད་པ་མཛེས་པར་བཤམས། བི་ཀའི་མཆོད་པ། ཡོན་ཆབ་ཅིག་ཡིན་ནའང་སྤུས་དག་པོ།

གདན་ཁ་ལ་མར་བསྡད། ད་དེ་ཚོ་ད་ཕྱིན་ཁར་བ་ད་ཡིན་ནས། རྒྱབ་མཐོ་བ་དང་མདུན་ཏོག་ཙམ་དམའ་བ། འབོལ་པོ། རྒྱུན་རིང་པོ་བསྡད་ན་འཕོངས་མི་ན་བ་ཨོ་དེ་འདྲ་ཅིག། དང་པོ་ནས་བས་རྒྱུན་རིང་པོ་བསྡད་ཡག་གི་ཐབས་ཤེས་ཅིག་བྱེད་དགོས་སོ་སོའི་ངོས་ནས། ཕྱུགས་སུ་ཕྱུགས་སུ་ཅིག་བྱེད་ན་འགྲིག་གི་ཡོད་པའི་བཟོ་འདྲ་མ་བྱས་པ་བྱས། རྒྱུན་ག་ཚད་རིང་ནས་བས། གདན་གི་ཐོག་ནས་བས་གནོད་སྐྱོན་མ་ཡོང་བ་གི་ཐབས་ཤེས་ཅིག་བྱེད། རེད་བ་ད། ཨ་ནི་རྒྱུན་དང་རྒྱུན་རིང་པོ་བསྡད་ཐུབ་ན་ཡག་ཤོས་རེད་དེ་མེད་ན་དང་པོ་ག་ལེ་ག་ལེ་རྒྱུན་རིང་རུ་རིང་རུ་བཏང་དགོས་རེད། འོ་དེ་རེད། གདན་ཁ་ལ་བསྡད་ཡག་དེ། ད་དེ་ནས། རྣམ་སྣང་གི་ཆོས་བདུན་ལྡན་དུ་འཁོད་ནས་ཟེར་བ་ད། རྐང་པ་རྡོ་རྗེ་སྐྱིལ་ཀྲུང་བྱས། ལག་གཉིས་མཉམ་གཞག་བྱས། ད། དེ་ནས། མགོ་མིག་ཕྲག་པ་མགོ་ཏོག་ཙམ་བཀུག་མིག་དེ། དེ་ནས། ཡར་གནམ་ལ་ཡར། བལྟས་བསྡད་ཡག་འདྲ་བ་དང་མིག་གི་བཙུམས་བསྡད་ཡག་འདྲ་བ་དང་དེ་འདྲའི་མིན་པ་བྱས། གང་བྱས། སྣ་རྩེ་ལ་མར་ཕབ། དེ་རེད། མིག་གིས་མཐོང། ག་རེ་འདུག་བལྟས་བསྡད་གས་པའི་བཟོ་འདྲ་མིན་པ་བྱས་ད་གང་བྱས་པ་འདུག་སེ་བྱས་པ་རེད་ད་དོན་དག་རེད་པ་ད། ཨ་ནི། སོ་དང་མཆུ་དེ་ཚོ་རང་བབས་སུ་བཞག། ལྕེ་རྩེ་དེ་རྐན་ལ་སྦྱར། ཨོ། ཨོ་དེ་འདྲ་བྱས་ན་འདི་ནི་ལུས་པི་གས། ཨོ་ད་དེ་ནི་མར་པ་ལོ་ཙཱ་བས་གསུངས་འདུག་བ་ད་ངའི་བོད་ཀྱི་པི་གས་སྒོམ་ཐམས་ཅད་པི་གས་བསྡོམས་པ་ཡིན་ནའི་ངའི་འདུག་ལུགས་གཅིག་དོ་གི་མ་རེད་ཟེར་གང་ལ